དེ་ནས་བོད་པའི་དགེ་འདུན་པ་ངག་དབང་བསྟན་འཛིན་ལགས་ཀྱིས་རྒྱ་གར་གནས་མཆོག་རྡོ་རྗེ་གདན་ནང་གི་ས་གནས་ཡུལ་མི་དབུལ་ཕོངས་ལ་རོགས་སྐྱོར་གྱིས་གཞན་ཕན་གྱི་སྤྱི་ཚོགས་ཞབས་ཞུ་སྒྲུབ་གནང་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ང་ཚོའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་སྐད་སྲུང་སྐྱོབ་བདག་གཅེས་བྱེད་ཡག་འདི་བོད་པ་དང་ཧི་མ་ལ་ཡའི་ཡུལ་ལུང་གི་མི་མང་ཚོས་ཁུར་མཉམ་རུབ་གནང་དགོས་གལ་ཆེ་བའི་སྐོར་རྒྱ་གར་དབུས་གཞུང་ནང་པའི་རིག་གནས་གཙུག་ལག་སློབ་གཉེར་ཁང་གི་བོད་ཀྱི་སྐད་ཡིག་དང་རྩོམ་རིག་སྡེ་ཚན་གྱི་ཉེ་བའི་སློབ་དཔོན་ཨཱཅརྱ་བཀྲ་ཤིས་རྒྱལ་པོ་ལགས་སུ་བཅར་འདྲི་ཞུས་པའི་གནས་ཚུལ་ཞིག་དང། དེ་ནས་གོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་ཀྱི་མཐར་ཐུག་གི་དམིགས་ཡུལ་ནི་བོད་མི་རིགས་ཀྱི་སྙིང་སྟོབས་དང་འདུ་ཤེས་མེད་པ་བཟོ་རྒྱུ་དེ་ཡིན་པ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་བའི་གནས་ཚུལ་ཞིག་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་དེ་གཤམ་ལ་གསན་གནང་གི་རེད།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དང་པོའི་ཚེས་དགུ་ཉིན་རྒྱ་ནག་གཞུང་གིས་དབྱེ་བའི་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་སྤྱི་ཁྱབ་དྲུང་ཆེ་ཝང་ཅུན་ཀྲེན་གྱིས་ལྷ་ས་གྲོང་ཁྱེར་དུ་རྟོག་ཞིབ་བྱས་ཡོད་པ་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ནང་བསྒྲགས་འདུག་པ་མ་ཟད། ཁོང་གིས་ལྷ་སའི་ཁུལ་གྱི་དགོན་སྡེའི་ལྟ་སྐུལ་མཛུབ་ཁྲིད་ཚོགས་ཆུང་ཟེར་བ་དང་དགོན་སྡེའི་དོ་དམ་ལས་ཁུངས་ཀྱི་ལས་བྱེད་པ་སོགས་དང་ཐུག་འཕྲད་བྱས་ཏེ་དགོན་སྡེར་དོ་དམ་ཡག་པོ་བྱེད་པ་ནི་བོད་ཀྱི་སྤྱི་ཚོགས་བརྟན་ལྷིང་གི་རྨང་གཞི་བརྟན་དུ་གཏོང་བའི་བྱེད་ཐབས་གལ་ཆེན་ཡིན་པས་དགོན་སྡེ་ཡི་དགེ་འདུན་པ་ཚོས་རྒྱལ་གཅེས་ཆོས་གཅེས་ཀྱི་སྲོལ་རྒྱུན་དར་སྤེལ་བཏང་བ་དང་བློ་བརྟན་འགྱུར་མེད་ངང་མེས་རྒྱལ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་ལ་ཤུགས་སྣོན་རྒྱག་དགོས་ཚུལ་བཤད་འདུག་འོན་ཀྱང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་དང་བོད་མིའི་སྒྲིག་འཛུགས་ཀྱི་དྲུང་ཆེ་ཟླ་བ་ཚེ་རིང་ལགས་ཀྱིས། ད་བར་བོད་བརྒྱུད་ནང་བསྟན་གྱིས་བོད་མི་རིགས་ལ་སྤོབས་པ་དང་སེམས་ཤུགས་སྦྱིན་བཞིན་ཡོད་པ་དེ་རྒྱ་ནག་གཞུང་གིས་རྒྱུས་ལོན་ཆ་ཚང་བྱས་པའི་རྗེས་ཆོས་བརྒྱུད་དེ་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་ལག་བསྟར་བྱས་ཡོད་པ་དང་དེའི་མཐར་ཐུག་གི་དམིགས་ཡུལ་ནི་བོད་མི་རིགས་ཀྱི་སྙིང་སྟོབས་དང་འདུ་ཤེས་མེད་པ་བཟོ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། བོད་བརྒྱུད་ནང་ཆོས་དད་བཅས་དེ་ག་རེ་ཟེར་ཉམས་མྱོང་མེད་བཟོ་ཡག་ཡང་ཡང་ན་རྒྱ་ནག་ཅན་ལ་བསྒྱུར་དགོས་ཟེར་ན་ཐ་མའི་དམིགས་ཡུལ་དེ་ག་རེ་རེད་ཟེར་ན་བོད་མི་རིགས་དེ་གི་སོ་སོ་གི་མི་རིགས་ཀྱི་ཞེན་ཁོག་ཟེར་ནི་མི་འདུག་མི་རིགས་ཀྱི་ལ་རྒྱ་ཟེར་ནི་མི་འདུག་མི་རིགས་ཀྱི་འདུ་ཤེས་ཟེར་ནི་མི་འདུག་སོགས་དེ་ཕར་གློད་ནས། རྒྱ་སྐད་སྦྱང་ཡ། རྒྱ་སྐད་རྒྱག་ཡ། རྒྱ་ཡིག་སྦྱང་ཡ། རྒྱ་མིའི་རིག་གཞུང་སྐད་ཅེས་ཀྱི་ག་རེ་ཀྲུང་ཧྭ་མི་རིགས་ཀྱི་ག་རེ་སོང་གཅིག་འདུ་ཤེས་གསར་པ་རེད་ཟེར་གྱི་འདུག་གང་ལྟར། ཁྱོད་རྒྱལ་ཁབ་ག་རེ་ཡིན་ཟེར་ང་ཀྲུང་གོ་ཡིན་ཁྱོད་མི་རིགས་ག་རེ་ཡིན་ཟེར་ང་ཀྲུང་གོ་མི་ཡིན་ཟེར་ཡ་བྱས་པ། དེ་རེད་མ་གཏོགས་ང་བོད་རིགས་ཡིན་བོད་མི་ཡིན་བོད་ཡིན་ཟེར་ཡ་བྱས་པ། དེ་འདྲའི་རིག་གཞུང་དེ་ཚོ་མེད་པ་བཟོ་ཡ་བྱས་པ། ཐ་མ་དམིགས་ཡུལ་དེ་དེ་རེད།
ཝང་ཅུན་ཀྲེང་ནི་དེ་སྔ་ཡུ་གུར་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་འགོ་གཙོ་གཞོན་པ་ཡིན་པའི་སྐབས་ཡུ་གུར་མི་རིགས་ལ་དྲག་གནོད་ཚབས་ཆེན་བྱས་པའི་རྐྱེན་གྱིས་ཨ་མི་རི་ཀས་ཁོང་ལ་ཉེས་ཆད་བཅད་ཡོད་ཀྱང། ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ལོ་མཇུག་ཏུ་རྒྱ་ནག་གཞུང་གིས་ཁོང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེར་བསྐོ་བཞག་བྱས་ཡོད་པ་རེད། ལྷག་དོན་དུ་ད་རེས་ཝང་ཅུན་ཀྲེང་གིས་ལྷ་སར་ལྟ་སྐོར་སྐབས། ལྷ་སའི་ར་མོ་ཆེ་གཙུག་ལག་ཁང་དུ་དངོས་སུ་བཅར་ཏེ། སྤྱི་ཚོགས་བརྟན་ལྷིང་ཡོང་བར་དགོན་སྡེ་ཁག་གི་སྒྲིག་ལམ་དང་སློབ་གསོ་ནི་ཧ་ཅང་གི་གལ་ཆེ་ཡིན་ཚུལ་ཡང་ནས་ཡང་དུ་འགྲེལ་བརྗོད་བྱས་འདུག་པ་དང། ལྷག་པར་དུ་དགེ་འདུན་པ་ཚོས་རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་ལས་འགུལ་དར་སྤེལ་གཏོང་དགོས་ཚུལ་བརྗོད་འདུག། འོན་ཀྱང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དགག་པ་བརྒྱབ་རྒྱུ་ནི་སློབ་གསོ་ལས་འགུལ་དེ་ཡི་ཆ་ཤས་ཤིག་ཡིན་པ་རེད། རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་ཟེར་བ་དེ་ལོ་མང་གོང་ནས་རྒྱ་ནག་གཞུང་གིས་བོད་ཁུལ་གྱི་དགོན་པ་ཁག་ཏུ་དྲིལ་བསྒྲགས་བྱེད་སྲོལ་ཡོད་པ་མ་ཟད། བོད་ནང་གྲྭ་བཙུན་མང་པོ་ཞིག་གིས་འདི་ལྟ་བུའི་སློབ་གསོ་དང་སྲིད་ཇུས་ལ་རྒྱབ་འགལ་དང་དང་ལེན་མ་བྱས་པའི་ཉེས་མིང་འོག་དྲི་རྩད་བཀག་ཉར་དང་བཙོན་འཇུག་བྱས་པའི་གནས་ཚུལ་ཡང་ཐོན་ཡོད་པ་རེད། དཔེར་ན་དེ་སྔོན་རྒྱ་ནག་གཞུང་གིས་ནག་ཆུ་རྫོང་ཁོངས་སུ་ཡོད་པའི་ཤག་རོང་པོ་དགོན་དུ་རྒྱལ་གཅེས་ཆོས་གཅེས་ཞེས་པའི་སློབ་གསོའི་ལས་འགུལ་སྤེལ་བའི་སྐབས་དགེ་འདུན་པ་ངག་དབང་རྒྱ་མཚོ་ལགས་སེམས་སྡུག་གིས་མ་བཟོད་པར་ཁ་ཆེམས་ཡི་གེ་བཞག་སྟེ་རང་ཤི་བརྒྱབ་པའི་གནས་ཚུལ་ཐོན་ཡོད་པ་རེད། ཡང་ཝང་ཅུན་ཀྲེང་གིས་གོང་ཞུས་ལྷ་སར་ལྟ་སྐོར་སྐབས་ནན་བཤད་བྱས་པའི་ནང་ཆོས་ལུགས་ཀྲུང་གོ་ཅན་གྱི་ཁ་ཕྱོགས་མཐའ་འཁྱོངས་ཀྱིས་ཆོས་ལུགས་ལས་དོན་གྱི་དོ་དམ་ལ་ཁྲིམས་ལྟར་ཤུགས་སྣོན་བརྒྱབ་སྟེ་ཐལ་སྤྱོད་བཀག་སྡོམ་དང་སིམ་འཛུལ་བཀག་འགོག་ཉེས་གསོག་ལ་རྡུང་རྡེག་གཏོང་བ་བཅས་བྱས་ནས་དགོན་སྡེའི་དོ་དམ་ལས་ཁུངས་ཀྱི་ནུས་པ་གང་ལེགས་བཏོན་དགོས་ཚུལ་བརྗོད་འདུག་ཀྱང་སྲིད་ཇུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་དགོན་སྡེ་ཁག་ནང་སྔར་མེད་ཁྲིམས་སྒྲིག་མང་པོ་ཞིག་ལག་བསྟར་བྱས་པ་དེ་ཡི་རྒྱབ་ལྗོངས་ཀྱི་དམིགས་ཡུལ་ཞིག་ནི་བོད་བརྒྱུད་ནང་བསྟན་ནུས་མེད་དུ་བཟོ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང།
ནང་ཆོས་དེ་གནས་བསྡད་པ་ཡིན་ན་བོད་མི་རིགས་དེ་གནས་བསྡད་པ་འདུག། ནང་ཆོས་དེ་དར་བསྡད་པ་ཡིན་ན་བོད་མི་རིགས་སོ་སོ་མི་རིགས་སྤོབས་པ་བྱེད་ཡག་དང་མི་རིགས་ཞེན་ཁོག་བྱེད་ནི་ཡོད་ར་དེ་གནས་བསྡད་ཀྱི་འདུག་བྱས་ཙང་དེ་གཉིས་དེ་འབྲེལ་བ་ཡོད་བསྡད་པ་ཡིན་ཙང། ཨེ་ནང་ཆོས་རྩ་མེད་བཟོ་དགོས་ཟེར་ནི་ལབ་ཡག་ཡོད་མ་རེད། དེ་གོ་ནང་ཆོས་དེ་ཅི་དེ་རྒྱ་ནག་ཅན་བསྒྱུར་གྱི་ཡིན་ཟེར་ནི་ཡོད་ར་དེ་ནི་ཁོ་རྒྱ་ནག་ཅན་བསྒྱུར་ཡག་དེ་འུ་འདི་ལས་ཁ་ག་རེ་བྱེད་ཆོག་རེ་ཁ་ཚོན་དེ་སངས་རྒྱུ་ནོར་ད་ནི་མི་སེར་ཅིག་འདུག་དེ་དམར་ཤོག་ཚོགས་པ་ཚོ་ཚོ་ཁོ་རང་ཡོད་ར་ཁོ་ཤེས་ཡག་ལ། དགོན་པ་རེ་རེ་རེ་རེ་སྟེ། དཔོན་པོ། རྒྱ་མིའི་དཔོན་པོ་དུ་སུ་རེ་རེ་རེ་རེ་ཁོ་ལིང་གི་སྐུ་མདོག། གཞི་རྩའི་ཆ་ནས་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་སྤྱི་ཟླ་བཅུ་པའི་ནང་རྒྱ་ནག་གཞུང་གིས་ཝང་ཅུན་ཀྲེང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེར་བསྐོ་གཞག་བྱས་པའི་རྗེས་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་ཁག་གི་འགོ་ཁྲིད་མང་པོ་ཞིག་འཕོ་འགྱུར་གཏོང་བཞིན་ཡོད་པའི་ཁར། ཉེ་ལམ་གཞིས་ཀ་རྩེ་དང་ལྷ་ས་གྲོང་ཁྱེར་སོགས་ཀྱི་ནང་རྒྱ་མིའི་དཔོན་རིགས་མང་དུ་བསྐོ་གཞག་བྱེད་བཞིན་པ་འདི་ནི་བོད་ནང་རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་དང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་ཇུས་སོགས་སྟབས་བདེ་པོའི་ངང་ལག་བསྟར་ཐུབ་པ་བྱ་རྒྱུའི་དམིགས་ཡུལ་བཟུང་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་བྱུང་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཐེངས་འདིའི་གསར་འགྱུར་གུས་མིང་དབྱངས་སྒྲོན་ནས་སྙན་སྒྲོན་ཞུ་གི་ཡིན་ཨ་མི་རི་ཀའི་གྲོས་ཚོགས་འོག་མས་རྒྱ་ནག་དང་འགྲན་བསྡུར་གནང་རྒྱུ་ཁོ་ནར་དམིགས་པའི་ཚོགས་ཆུང་ཞིག་གསར་འཛུགས་གནང་འདུག་རྒྱ་ནག་གིས་རྒྱལ་སྤྱིའི་ཐོག་ཤུགས་རྐྱེན་ལྗིད་ལྗིད་སྤྲོད་བཞིན་པར་འགོག་ཐབས་ཀྱི་ཆེད་ཁ་སང་སྤྱི་ཚེས་བཅུ་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མ་སྤྱི་མཐུན་ཚོགས་པའི་སྟངས་འཛིན་འོག་སླེབས་པ་དང་སྦྲགས་ཐེངས་དང་པོ་གྲོས་ཚོགས་ནང་འོས་འཕེན་ནས་རྒྱ་ནག་གི་ཐོག་ཞིབ་འཇུག་ཚོགས་ཆུང་དེར་མང་མོས་ཀྱི་རྒྱབ་སྐྱོར་ཐོབ་ཡོད་པ་རེད། རྒྱ་ནག་དམར་ཤོག་ཚོགས་པ་དང་ཨ་མི་རི་ཀའི་གཞུང་གཉིས་བར་འཐབ་ཇུས་རང་བཞིན་གྱི་ཐོག་ནས་འགྲན་ཟླ་ཆགས་པ་དང་རྒྱ་ནག་ཐོག་ཚོགས་ཆུང་འདི་བཙུགས་ནས་རྒྱ་ནག་དང་འབྲེལ་བའི་གནད་དོན་ལ་ཞིབ་འཇུག་དང་དེ་ནས་ཨ་རིའི་གཞུང་གིས་སྲིད་ཇུས་ཇི་ལྟར་འཛིན་དགོས་མིན་ངོ་སྤྲོད་གནང་རྒྱུ་ཡིན་པ་རེད་བཞག་ཨ་མི་རི་ཀའི་གྲོས་ཚོགས་ནང་འོས་འཕེན་པའི་སྐབས་སུ་དམངས་གཙོ་ཚོགས་པའི་འཐུས་མི་དྲུག་ཅུ་རེ་ལྔ་ཡིས་རྒྱབ་སྐྱོར་གནང་མེད་ན་ཡང་དམངས་གཙོ་ཚོགས་པའི་འཐུས་མི་གཞན་བརྒྱ་དང་བཞི་བཅུ་ཞེ་དྲུག་ཡིས་རྒྱབ་སྐྱོར་ཐོབ་ཡོད་པ་རེད། ཡང་ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་གསར་དུ་འདེམས་ཐོན་བྱུང་བའི་གྲོས་ཚོགས་འོག་མའི་ཚོགས་གཙོ་ཁེ་ཝིན་མེག་ཁེ་ཏི་ཡིས་རྒྱ་ནག་ཐོག་གི་དམིགས་བསལ་ཚོགས་ཆུང་དེ་ཆབ་སྲིད་ཚོགས་པ་གཉིས་དབྱེ་མེད་ཀྱི་ཚོགས་ཆུང་ཞིག་ཆགས་རྒྱུ་ཁས་ལེན་གནང་བ་དང་དེའི་འགན་དེ་རྒྱ་ནག་ནས་ཨ་མི་རི་ཀའི་ལས་ཀ་ཕྱིར་ལེན་ཐབས་ཀྱི་གནད་དོན་དང་རིག་གནས་དངོས་རྫས་བདག་དབང་སྲུང་སྐྱོབ་བཅས་མ་ཟད། རྒྱ་ནག་དང་ཨ་མི་རི་ཀ་གཉིས་བར་ཁོད་སྙོམས་མེད་པའི་ཚོང་འབྲེལ་གནད་དོན། རྒྱ་ནག་གིས་ཐའེ་ཝན་ཐོག་གནོན་ཤུགས་དང་རྒྱ་ནག་གི་ཏོག་དབྱིབས་ནད་ཡམས་ཚོད་འཛིན་གྱི་ཐོག་ཕྱི་གསལ་ནང་གསལ་མེད་པའི་དོན་རྐྱེན་ཁག་ལ་ལྟ་ཞིབ་གནང་རྒྱུ་ཡིན་པ་རེད། རྒྱ་ནག་ཐོག་ཞིབ་འཇུག་གི་ཚོགས་ཆུང་དེའི་ཚོགས་གཙོ་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས Mike བསྐོ་བཞག་གནང་ཡོད་པ་རེད། ཡང་རྒྱ་ནག་གི་གནམ་ཐང་བསྐྱར་དུ་ཕྱིར་སྒོ་ཕྱེས་ཀྱང་ཉི་ཧོང་དང་བྱང་ཀོ་རི་ཡའི་རྒྱལ་ཁབ་ལ་འཁོན་ལན་སློག་ཆེད་གོང་ཞུས་རྒྱལ་ཁབ་ཀྱི་མི་སྣར་ཐོངས་མཆན་ལག་འཁྱེར་སྤྲོད་རྒྱུ་གནས་སྐབས་རིང་བཀག་སྡོམ་བྱེད་རྒྱུ་ཡིན་པ་འབྲེལ་ཡོད་རྒྱ་ནག་གཞུང་ཚབ་ལས་ཁང་གིས་དེ་རིང་གསལ་སྟོན་བྱས་འདུག་པེ་ཅིན་ནས་རོའེ་ཊར་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གཞུང་གིས་ལྷོ་ཀོ་རི་ཡ་དང་ཉི་ཧོང་ནས་རྒྱ་ནག་ནང་དུས་ཡུན་ཐུང་ངུའི་ནང་འགྲིམ་འགྲུལ་བྱེད་མཁན་ཚོར་ཐོངས་མཆན་ལག་འཁྱེར་སྤྲོད་རྒྱུ་མིན་པ་ཁ་སང་རེས་གཟའ་མིག་དམར་ཉིན་གསལ་སྟོན་བྱས་པ་དེ་ནི་གོང་ཞུས་དང་འབྲེལ་བའི་རྒྱལ་ཁབ་ཁག་ནས་རྒྱ་ནག་གི་མི་སེར་རྒྱལ་ཁབ་དེ་ཚོའི་ནང་འགྲིམ་འགྲུལ་བྱེད་པ་ཡིན་ན་ཏོག་དབྱིབས་ནད་ཡམས་འགོས་ཁྱབ་བྱུང་མིན་ངེས་པར་དུ་བརྟག་དཔྱད་དགོས་པའི་རེ་འདུན་བཏོན་པ་དེར་རྒྱ་ནག་གིས་འཁོན་ལན་སློག་པ་ཞིག་ཡིན་པར་གནས་ཚུལ་ནང་བཀོད་འདུག། རྒྱ་ནག་གིས་རྒྱ་ནག་ནང་འགྲིམ་འགྲུལ་བྱེད་མཁན་གྱི་མི་སྣ་ཚོ་རྒྱུན་གཏན་བཞིན་ཟུར་བཀག་བྱེད་མི་དགོས་པར་ལྷོད་གཏོང་བྱས་ཡོད་པ་མ་ཟད་ཁ་སང་རེས་གཟའ་ཉི་མ་ནས་བཟུང་ཧོང་ཀོང་དང། རྒྱ་ནག་བར་གྱི་ས་མཚམས་ས་ཁུལ་ཡང་སྒོ་ཕྱེ་ཡོད་པ་རེད། ལྷག་པར་དུ་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་ཀླད་ཀོར་ཟེར་བའི་སྲིད་ཇུས་དེར་ན་ནིང་སྤྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་མི་མང་གིས་རྒྱ་ནག་གི་ས་ཁུལ་གང་སར་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་ངོ་རྒོལ་གྱི་ལས་འགུལ་སྤེལ་བའི་རྗེས། རྒྱ་ནག་རྒྱལ་ཡོངས་ནང་དམ་དྲག་སྲིད་བྱུས་ཁག་ཡོངས་སུ་ཕྱིར་འཐེན་བྱས་ཡོད་པ་རེད། ཡིན་ན་ཡང་དམ་དྲག་སྲིད་བྱུས་ཁག་ལྷུག་གཏོང་བྱས་ཀྱང། ནད་ཡམས་དེ་བས་ཀྱིས་འགོས་ཁྱབ་ཤུགས་ཆེ་བྱུང་བར་བརྟེན་ནས་ནད་ཡམས་འགོས་ཁྱབ་མི་ཡོང་བའི་ཆེད་ཉི་ཧོང་དང་ལྷོ་ཀོ་རི་ཡ་ཨ་མི་རི་ཀ་སོགས་རྒྱལ་ཁབ་མང་པོས་རྒྱ་ནག་ནས་འགྲིམ་འགྲུལ་བྱེད་མཁན་གྱི་འགྲུལ་པ་ཚོར་ཏོག་དབྱིབས་ནད་ཡམས་འགོས་ཁྱབ་ཡོད་མིན་ངེས་པར་དུ་བརྟག་དཔྱད་དགོས་པའི་རེ་འདུན་བཏོན་གནང་ཡོད་པ་རེད། དེ་དང་ཆབས་ཅིག་རྒྱ་ནག་གཞུང་གིས་ཕྱི་ནས་རྒྱ་ནག་ནང་འགྲིམ་འགྲུལ་བྱེད་མཁན་ཚང་མར་ནད་ཡམས་ཡོད་མེད་བརྟག་དཔྱད་བྱེད་དགོས་ཀྱི་ཡོད་ལུགས་བརྗོད་ཡོད་པ་རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་ཝང་ཝེན་པིན་གྱིས་གསར་འགོད་པར་གསལ་སྟོན་གནང་འདུག། ཡང་ཨ་མི་རི་ཀའི་གཞུང་གིས་ཉི་ཧོང་ལ་དམག་གྲུ་གཏོར་རྒོལ་ཐུབ་པའི་མེ་ཤུགས་འཕུར་མདའ་ཡི་ནུས་པ་རྒྱ་སྐྱེད་གཏོང་རྒྱུ་རེད་འདུག། དེའི་དམིགས་ཡུལ་གཙོ་བོ་ནི་ཕྱོགས་ཡོངས་དང་གཞི་རྒྱ་ཆེ་ས་ནས་རྒྱ་ནག་གི་དམག་ཤུགས་འགོག་ཐབས་ཆེད་ཡིན་སྐོར་ཨ་མི་རི་ཀའི་དཔོན་རིགས་ཁག་ཅིག་གིས་རུ་ཊར་གསར་ལས་ཁང་དུ་བརྗོད་འདུག་ཨ་མི་རི་ཀའི་དམག་གི་གྲངས་ཚད་ཉི་ཧོང་ནང་རང་འཇགས་གནས་ནས་འགྱུར་བ་མེད་ན་ཡང་དམག་གྲུ་གཏོར་རྒོལ་ཐུབ་པའི་མེ་ཤུགས་འཕུར་མདའི་ནུས་པ། མཁོ་སྤྲོད་ཡོང་ཐབས་སུ་ཨ་མི་རི་ཀ་དང་ཉི་ཧོང་གཉིས་ལོ་མང་རིང་བཀའ་བསྡུར་བྱུང་ནས་འདི་ལོ་ཐག་གཅོད་གནང་ཡོད་པ་ཞིག་ཡིན་པ་རེད། གནས་སྟངས་དེས་རྒྱ་ནག་གིས་ཨེ་ཤི་ཡ་ཁུལ་དུ་དམག་འཐབ་བྱེད་དགོས་བསམ་ན་ཉེན་ཁར་བསམ་གཞིག་བྱེད་དགོས་པ་ཆགས་རྒྱུའི་སྐོར་གསུངས་འདུག་ཨ་མི་རི་ཀའི་བདེ་སྲུང་དྲུང་ཆེ་ཨོ་སི་ཊིན་དང་ཉི་ཧོང་གི་བདེ་སྲུང་བློན་ཆེན་ཡ་སུ་ཁ་ཛུ་རྣམ་གཉིས་བར། བདུན་ཕྲག་འདིའི་རེས་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་དམག་དོན་བསྟི་གནས་ཁང Pentagon དུ་ཐུག་འཕྲད་གནང་རྒྱུ་ཡིན་པ་རེད་འདུག་ལ། དེའི་རྗེས་རེས་གཟའ་པ་སངས་ཉིན་ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏྲེན་མཆོག་དང་ཉི་ཧོང་གི་སྲིད་བློན་ཧྥུ་མེའུ་ཁེ་ཤི་དཱ་རྣམ་གཉིས་ཐུག་འཕྲད་གནང་རྒྱུ་ཡིན་པ་རེད། གནད་དོན་འདིའི་ཐད་ཁ་སང་རེས་གཟའ་མིག་དམར་ཉིན་རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་ཝང་ཝེན་པིན་གྱིས་ཨ་མི་རི་ཀ་དང་ཉི་ཧོང་གཉིས་བར་དམག་གི་མནའ་འབྲེལ་དེ།

བོད་པའི་དགེ་འདུན་པ་ངག་དབང་བསྟན་འཛིན་ལགས་ཀྱིས་རྒྱ་གར་གནས་མཆོག་རྡོ་རྗེ་གདན་ནང་གི་ས་གནས་ཡུལ་མི་དབུལ་ཕོངས་ལ་རོགས་སྐྱོར་གྱིས་གཞན་ཕན་གྱི་སྤྱི་ཚོགས་ཞབས་ཞུ་སྒྲུབ་གནང་བྱེད་ཡོད་པའི་སྐོར་འདི་གའི་གསར་འགོད་པ་དཔལ་བཟང་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདིའི་གཤམ་ལ་གསན་གནང་གི་རེད།
རྒྱ་གར་གནས་མཆོག་རྡོ་རྗེ་གདན་ནི་ནང་པའི་གནས་རྩ་ཆེན་ཞིག་ཡིན་པ་གང་ཞིག་ལ་ཁུལ་དེར་གནས་སྡོད་བྱེད་མཁན་ས་གནས་ཡུལ་མི་མང་པོ་ཞིག་གི་འཚོ་བའི་གནས་སྟངས་ཧ་ཅང་ཞན་པོ་དང་ལྷག་པར་དུ་ཕྲུ་གུ་ཆུང་ཆུང་མང་པོ་ཞིག་ལ་ཤེས་ཡོན་གྱི་གོ་སྐབས་མ་ཐོབ་པ་སོགས་ཀྱི་དཀའ་ངལ་མང་དག་ཞིག་འཕྲད་བཞིན་པའི་གནས་སྟངས་འོག་གནས་མཆོག་རྡོ་རྗེ་གདན་དུ་གནས་སྡོད་བོད་པའི་དགེ་འདུན་པ་ངག་དབང་བསྟན་འཛིན་ལགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཞབས་བརྟན་དང་རྒྱ་གར་སྤྱི་ཡོངས་ལ་བཀའ་དྲིན་རྗེས་དྲན་གྱི་ཚུལ་དུ་ཕྱི་ལོ་ཉིས་སྟོང་ཉི་ཤུའི་ལོ་ནས་འགོ་བཙུགས་ཀྱིས་ས་གནས་ཀྱི་གྲོང་གསེབ་ཁག་བཅུ་གཅིག་ཙམ་ཞིག་གི་ནང་བཟའ་ཆས་དང་གྱོན་ཆས་དེ་བཞིན་ཕྲུ་གུ་ཚོའི་ཆེད་དུ་སློབ་གྲྭ་ཁག་གསུམ་གསར་འཛུགས་གནང་ཐུབ་པ་བྱུང་འདུག་དེའི་སྐོར་སྐུ་གཞོགས་ངག་དབང་བསྟན་འཛིན་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
སྐྱོ་པོ་མང་པོ་ཞིག་ལ་ཡང་དགུན་ཁ་གནམ་གྲང་བའི་སྐབས་ལ་ཉལ་ཆས་དང་དེ་ནས་དབྱར་ཁའི་སྐབས་ལྟ་བུ་ཡང་བཟའ་ཆས་སྐམ་ཟས་བྱིན་པ་དང་དེ་ནས་གྲོང་གསེབ་ཁ་ཤས་ལ་ཡང་གྲོང་པ་མང་པོ་ཞེ་པོ་ཅིག་འདུག་སྟེ་གྲོང་པ་མང་པོ་ཡོད་ཙང་སྤུ་གུ་མང་པོ་ཡོད་རེད་པ་ཡིན་ན་སྤུ་གུ་དེ་ཚོར་སློབ་གྲྭ་ཁྱོན་མི་འདུག་བྱས་ཙང་དེ་སློབ་གྲྭ་འགོ་འཛུགས་བྱས་ནས་གྲོང་པ་ཁག་མང་པོ་ནང་ལ་ད་ལྟ་སློབ་གྲྭ་གསུམ་ང་ཚོས་སྒོ་འབྱེད་བྱས་པ་ཡིན་དེ་ཚོ་ལ་ཡང་གཞུང་གི་སློབ་གྲྭ་ག་གེ་མི་འདུག། དེ་སློབ་གྲྭ་གསར་འཛུགས་བྱས་ནས་དགེ་རྒན་གྱི་ཡ་གསོལ་ཕོགས་ཡང་ཕུལ་སློབ་གྲྭ་ཁ་ཁ་ཤས་བྱས་གཞུང་གི་སློབ་གྲྭ་བཙུགས་པ་ཁ་ཤས་ལ་ཡ་སྒོ་མེད་པ་སྒེའུ་ཁུང་མེད་པ་ཐོག་མེད་པ་དེ་འདྲ་རེད་འདུག། ཡང་ཁོང་གིས་ཡུལ་མི་ཉམ་ཐག་ལ་གཞན་ཕན་གྱི་རོགས་སྐྱོར་གནང་རྒྱུའི་ཆེད་དུ་དཔལ་འབྱོར་གྱི་རྒྱབ་རྟེན་ནི་མེད་དུ་མི་རུང་བ་ཞིག་ཡིན་དུས་ཁོང་ལ་གཙོ་བོ་ཕྱི་རྒྱལ་གནས་སྡོད་ཁོང་གི་སྤུན་ཀྱག་དང་གྲོགས་པོ་དེ་བཞིན་དགོན་པའི་སྦྱིན་བདག་ཚོས་དཔལ་འབྱོར་གྱི་རོགས་སྐྱོར་གནང་བ་ལ་བརྟེན་ནས་ལས་འཆར་དེ་གནང་ཐུབ་པ་ཞིག་དང་ད་ལྟའི་ཆར་ཁོང་གིས་འཛུགས་པའི་སློབ་གྲྭ་གསུམ་ནང་སྔོན་འགྲོའི་སློབ་གྲྭ་ནས་འཛིན་རིམ་གཉིས་པ་བར་སློབ་ཁྲིད་གནང་གི་ཡོད་པ་དང་དེ་རྗེས་ས་གནས་གཞུང་གི་སློབ་གྲྭར་འཛུལ་ཞུགས་ཆེད་དུ་སློབ་ཡོན་གྱི་རོགས་སྐྱོར་གནང་གི་ཡོད་པ་རེད་འདུག་ཁོང་གིས་འཛུགས་པའི་སློབ་གྲྭར་ཁྱོན་སློབ་ཕྲུག་གྲངས་ཉིས་བརྒྱ་བཞི་བཅུ་ཙམ་ཡོད་པ་དང་ཕྲུ་གུའི་ཕ་མ་ཚོས་ཀྱང་དགའ་ཚོར་ཆེན་པོ་གནང་གི་ཡོད་པ་ཁོང་ནས་གསུང་གི་འདུག། སློབ་གྲྭ་དང་པོ་དེ་རྒྱབ་དུས་སྤུ་གུ་བརྒྱད་ཅུ་མ་གཏོགས་མེད་ད་དེང་སང་ཉིས་བརྒྱ་བཞི་བཅུ་ཐམ་པ་ཡོད་དེ་ཚོ་ཚང་མ་ལ་ཡ་ད། སློབ་གྲྭའི་གི་འཛིན་གྲྭ་སོ་སོ་དེ་ཚོ་ཡང་ཡག་ཐག་ཆོད་ཁྲུས་ཁང་གསང་སྤྱོད་དེ་ནས་རླུང་འཁོར་ཡོད་པ་བྱས་དེ་དེ་གང་སློབ་གྲྭའི་སྤུ་གུ་ཡོན་ཧུ་ཚང་མ་ལ་སྒྲིག་ཆས་ཡུ་ནི་ཧྥོམ་ཆ་ཚང་ཡོད་ཞེས་ད་དེང་སང་དཔེ་ཡག་པོ་དེ་ནས་དེ་གྲོང་པ་ཚང་མས་ཞེ་དྲག་དགའ་པོ་བྱེད་ཀྱི་འདུག་གྲོང་པ་དེ་ཚོའི་ནང་ལ་ང་ཚོས་བོད་པའི་གྲྭ་ཆས་གོན་ནས་རོགས་པ་བྱས་པ་དེ་ད་དང་པོ་འདྲ་པོ་ཅིག་ཆགས་ཀྱི་ཡོད་རེད་གཉིས་ངས་དོགས་གཞི་དེ་ཉེ་འགྲམ་རང་ཞེ་དྲག་བྱེད་ཀྱི་མེད་འདི་པར་ལ་ཡ་ཕེབས་མཁན་མང་པོ་ཡིན་ཙང་ཐག་རིང་པོ་རྐྱང་རྐྱང་ཅིག་རོགས་པ་བྱེད་ཀྱི་ཡོད། ཐག་རིང་པོ་དེ་ཚོ་ཉམ་ཐག་ངོ་མ་དེ་ཚོ་ཐག་རིང་ལ་འདུག། དེ་བཞིན་ཡང་ཁོང་གིས་གནས་མཆོག་རྡོ་རྗེ་གདན་ནང་གི་གྲོང་གསེབ་ཁག་འགའ་ཤས་ནང་ད་དུང་ཡང་རིགས་མཐོ་དམན་གྱི་དབྱེ་འབྱེད་ཤུགས་ཆེ་ཡོད་པར་སོང་ས་གནས་ཀྱི་ཡུལ་མི་སྐྱོ་བོ་མང་པོ་ཞིག་ལ་འཐུང་ཆུ་མ་ཐོབ་པའི་དཀའ་ངལ་ཤུགས་ཆེ་འཕྲད་བཞིན་པའི་གནས་སྟངས་འོག་ཁོང་ནས་ཧན་པམ་འམ་ལག་བཟུང་ཆུ་འཐེན་འཕྲུལ་འཁོར་ཁག་མང་པོ་གསར་འཛུགས་གནང་ནས་འཐུང་ཆུའི་དཀའ་ངལ་སེལ་ཐུབ་པ་བྱུང་ཡོད་སྐོར་ཁོང་ནས་གསུངས་དོན།

སྐུ་གཞོགས་ངག་དབང་བསྟན་འཛིན་ལགས་ཁོང་ཆུང་དུས་གཞི་རིམ་སློབ་སྦྱོང་རྡོ་རྗེ་གླིང་བོད་གཞུང་སློབ་གྲྭ་དང་དེ་ནས་ཝ་ར་ཎ་ཆེ་མཐོའི་གཙུག་ལག་སློབ་གཉེར་ཁང་ནས་ཨཅཱརྱ་ཐོན་རྗེས་ཁོང་གི་རྩ་བའི་བླ་མ་སྐྱབས་རྗེ་ཐུགས་སྲས་རིན་པོ་ཆེ་མཆོག་གི་བཀའ་དགོངས་བཞིན་རྡོ་རྗེ་གླིང་འབྲུག་གསང་སྔགས་ཆོས་གླིང་དགོན་པར་དྲུང་ཡིག་དང་ཕྱག་མཛོད་ཀྱི་ཐུགས་འགན་བཞེས་ཡོད་པ་མ་ཟད་རྡོ་རྗེ་གླིང་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་གསར་འཛུགས་གནང་མཁན་གཙོ་བོའི་གྲས་སུ་ཡིན་འདུག་ད་ལྟའི་ཆར་ཁོང་གནས་མཆོག་རྡོ་རྗེ་གདན་དུ་འབྲུག་གསང་སྔགས་ཆོས་གླིང་གི་བླ་མ་རྒྱ་ར་བ་རིན་པོ་ཆེ་མཆོག་གིས་གསར་བཞེངས་གནང་པའི་སྒྲོལ་མ་ལྷ་ཁང་དུ།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ༸གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དུས་རྟག་ཏུ་བཀའ་གནང་བ་ནང་བཞིན། སངས་རྒྱས་བཅོམ་ལྡན་འདས་ཀྱི་ནང་ཆོས་དེ་ཨ་ནི་སློབ་སྦྱོང་གཏིང་ཟབ་པོ་གནང་ཡས་ཡིན་ན་ཨ་ནི་དེ་བོད་ཡིག་གི་ཐོག་ལ་ཆ་ཚང་ཡོད་རེད་ཅེས་གསུངས་པ་ནང་བཞིན། ནང་ཆོས་འགྲེལ་བཤད་བརྒྱབ་ཐུབ་པའི་སྐད་ཡིག་གཙོ་གནད་ཆེ་ཤོས་དེ་ད་དེང་སང་བོད་ཡིག་བོད་སྐད་དེ་ཆགས་ཀྱི་ཡོད་དུས་དེའི་ཐོག་ལ་ད་ལྟའི་དུས་སྐབས་དེ་ལ་ཡང་ཅིག་ཞིབ་འཇུག་དང་སློབ་གཉེར་གནང་མཁན་དེ་ཚོ་རྒྱ་ཆེ་ཆུང་ག་གི་ཙམ་ཞིག་ཡོད་ན།
རྒྱལ་བ་རིན་པོ་ཆེ་གིས་ད་བར་དག་གི་བོད་བརྒྱུད་ནང་པ་སངས་རྒྱས་པ་གི་ཆོས་དེ་འགྲེལ་བཤད་ཡག་ཤོས་ཅིག་བོད་ཡིག་གི་ཐོག་གི་རེད་ཟེར་ཏེ་གསུང་གི་ཡོད་རེད་ད་དེ་གསུང་བ་དེ་དངོས་ཡོད་གནས་ཚུལ་དང་མཐུན་པ་རེད་བ་ད་ང་ཚོ་གིས་བ་དཔྱད་པ་བྱས་པ་ཡིན་ན་ད་རྒྱལ་བ་རིན་པོ་ཆེ་གིས་གསུང་བ་རེད་ཟེར་དེའི་རྒྱུ་མཚན་ལ་བརྟེན་ནས་འདི་རེད་ཟེར་ལབ་པ་ཙམ་མ་ཡིན་པ་གསུང་བའི་གི་དོན་དག་ལ་བ་བསམ་བློ་བཏང་ཡོང་དུས་དངོས་ཡོད་གནས་ཚུལ་རང་ཆགས་དེ་ཡོད་རེད། ད་དེ་ག་འདྲ་ཆགས་ཡོད་ཟེར་ན། སྤྱིར་བཏང་གི་ད་བོད་བརྒྱུད་ནང་བསྟན་དེ་ནང་ལ་ད་ཀྱི་ཆ་ཚང་པོ་ཅིག་བསྒྱུར་འདུག་བ། རིམ་པ་ནི་ཀྱི་རྒྱ་བརྒྱུད་ནང་བསྟན་རེད་ཉི་ཧོང་ལ་བརྒྱུད་པ་རེད་ད་དེ་སོགས་མང་པོ་བ་བརྒྱུད་ཡོད་དེ་ཡིན་ན་ཡང་བོད་ཡིག་གི་ནང་ལ་སངས་རྒྱས་ཀྱི་བསྟན་པ་དེ་ཆ་ཚང་ཤོས་འདྲ་བོ་ཅིག་བསྒྱུར་ཐུབ་ཡོད་རེད་ཕུན་སུམ་ཚོགས་ཤོས་ཅིག་ཚུར་བསྒྱུར་ཐུབ་ཡོད་རེད་ད་དེ་བསྒྱུར་ཐུབ་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན། ཆོས་རྒྱལ་མེས་དབོན་རྣམ་གསུམ་གྱི་དུས་རིམ་ནས་བོད་སིལ་བུ་ཐོར་བུ་གི་རྗེས་སུ་ཡིན་ན་ཡང་བོད་ཀྱི་ལོ་ཙཱ་བ་མང་པོ་རྒྱ་གར་ལ་ཚུར་ཕེབས་ནས། ད་མི་རབས་མང་པོ་དང་མི་ཐོག་མང་པོ་ལ་དཀའ་ལས་བརྒྱབ་ནས་དེ་ནས་སངས་རྒྱས་ཀྱི་བསྟན་པ་དེ་བོད་ཡིག་ནང་ལ་ད་ཕར་བསྒྱུར་ཡོད་རེད། ད་དེ་བསྒྱུར་བའི་སྐབས་སུ། ཁོང་ཚོས་སྒྱུར་སྟངས་དེ་སྔོན་མ་ཀྱི་བསྒྱུར་བྱང་འཇོག་དེ་རང་འཇགས་བཞག་ནས། དེ་ནས་གསར་བ་བསྒྱུར་ཡག་ཙམ་འབད་བརྩོན་བྱས་པ་ཙམ་མ་ཡིན་པ། ད་ཀྱི་སངས་རྒྱས་ཀྱི་གསུང་མདོ་དང་སྔགས་དང་རྒྱུད་སྡེ་བཞི། རེད་བ། དེ་ནས་གཞུང་བཀའ་པོད་ལྔ། ནི། རིག་གནས་དང་བཅས་པར། སྡེབ་སྦྱོར་དང་སྙན་ངག་དང། རྩོམ་རིག། ནི་ཟློས་གར་གྱི་གཞུང་ལུགས། དེ་ཚོ་ཚང་མ་ལ། ལེགས་སྦྱར་སྐད་ཡིག་དེ་སྤུས་དག་པོ་ཞེ་པོ་ཅིག་རེད། དེའི་ནང་ལ་ཡོད་འཇོག་གི། རིག་པའི་གནས་བཅུ། བོད་ཀྱི་ནང་ལ་ཕབ། བསྒྱུར་གནང་འདུག། ད་དེ་བསྒྱུར། དང་པོ་བསྒྱུར་བའི་སྐབས་སུ་དཀའ་ངལ་མང་པོ་འཕྲད་ཡོད་རེད་དཀའ་ངལ་དེ་ལ་བརྟེན་ནས། ད་ཅིག་ཡི་གེ་བསྒྱུར་བའི་སྐབས་སུ་སྒྱུར་སྟངས་དང། བསྒྱུར་གཞི་དང། བསྒྱུར་གཞི་དཔེར་ན་དཔེ་ཆ་འདྲ་བོ་བསྒྱུར་བ་ཡིན་ན་མདོ་སྔགས་ཡོད་རེད་བ་བསྒྱུར་བྱ་ཆ་ནས་ཡིན་ན་རེད། བསྒྱུར་བའི་སྐབས་སུ་སྐད་ཡིག་འདྲ་མི་འདྲ་བྱས་ནས་བོད་སྐད་ནང་ཚུར་བསྒྱུར་འདུག་བ། ད་དེ་བྱེད་དུས་ནི། གོང་མ་དེ་བ་དཀའ་ངལ་མང་པོ་འཕྲད་ནས་ད་དཔེར་ན་བོད་པ་ཚོ་ངོ་མ་ཆོས་རྒྱལ་མེས་དབོན་རྣམ་གསུམ་གྱི་སྐབས་དེ་བ་ད་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་དང། ཁྲི་རལ་པ་ཅན་དང་དེ་ཚོའི་གཡས་གཡོན་དེ་བ་ལ་ད་འཛམ་བུ་གླིང་གི་རྒྱལ་ཁབ་མང་པོ་ལ་ཕན་ཚུན་འབྲེལ་བ་ཡོད་རེད་ད་གི་རྒྱལ་ཁབ་དེ་ང་སྟོབས་འབྱོར་དང་མངའ་ཐང་ཧ་ཅང་ལྡན་པ་ཅིག་རེད་བ་ད་རྒྱ་ནག་དང་ཨ་ནི་དེའི་ཁྱིམ་མཚེས་ཀྱི་རྒྱལ་ཁབ་ཚང་མ་ལ་འབྲེལ་བ་ཡོད་རེད་ཨ་ནི་ཁྱིམ་མཚེས་ཀྱི་རྒྱལ་ཁབ་ཚང་མ་ལ་ནང་ཆོས་དར་བསྡད་ཀྱི་འདུག་བ་དར་བསྡད་དུས་ཨ་ནི་ནང་ཆོས་སློབ་སྦྱོང་བྱེད་མཁན་དེ་ལེགས་སྦྱར་སྐད་ཙམ་མ་ཡིན་པ་ལི་ཡུལ་སྐད་དང་རྒྱ་ནག་གི་སྐད་ལ་སོགས་པ་དང་བལ་པོ་གི་སྐད་ལ་སོགས་པ་དེ་འདྲའི་ལ་སློབ་སྦྱོང་བྱས་ན་ཡང་ནང་ཆོས་ཕར་བསྒྱུར་མཁན་དེ་འདྲའི་མང་པོ་བྱུང་ཡོད་རེད་ཡང་ན་དེ་བསྒྱུར་བའི་སྐབས་སུ་བོད་སྐད་ཀྱི་ནང་ལ་ཚུར་སླེབས་པའི་སྐབས་སུ་དེ་ནས་སྐད་ཡིག་མང་པོ་མཉམ་དུ་འདྲེས་ནས་ཉ་དང་ཉུང་མ་མཉམ་དུ་བསྲེས་བཞག་པ་ནང་བཞིན་ཞིག་དཀའ་ལས་འཕྲད་འདུག་བ། ད་དེ་བྱེད་པའི་སྐབས་སུ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་དང་ཁྲི་རལ་པ་ཅན་ད་ཁོང་ཚོའི་རིམ་པ་ཞིག་ནས་མར་བཀས་བཅད་གནང་ནས་ད་བསྒྱུར་ན་ལེགས་སྦྱར་སྐད་རང་གི Sanskriti རང་ལ་གཏུགས་ནས་ཚུར་བསྒྱུར་དགོས་ཟེར་ད་བསྒྱུར་ཡག་གི་གཞུང་ལ་ཡང་ན་ཐེག་པ་ཆེན་པོའི་གི་ཆོས་དང། སྔགས་དང་རྒྱུད་སྡེ་དེ་ཚོ་ད་དཔེ་ཆ་ཡིན་ན་འདི་འདི་བསྒྱུར་དགོས་འདི་འདི་བསྒྱུར་མི་དགོས་ཟེར་གྱི་པའི་ཁྲིམས་བཟོས་ནས་གཏན་འབེབས་བྱས་ནས་ད་དེ་འདྲའི་བྱས་ནས་བསྒྲིགས་ཡོད་རེད་ཁོང་རྣམ་པ་ཚོས་དེའི་བཀའ་དྲིན་ལ་བརྟེན་ནས་ད་ལེགས་སྦྱར་སྐད་དེ་ཧ་ཅང་གི་ཚན་རིག་དང་མཐུན་པའི་སྐད་ཡིག་ཅིག་རེད Sanskriti དེ་རེད་བ་བསམ་གྱིས་མི་ཁྱབ་པའི་སྐད་ཡིག་ཡག་པོ་ཅིག་རེད་འདི་བསྒྱུར་བྱེད་ཀྱི་ད་ཀྱི་སྐད་ཡིག་གི་ཚན་རིག་དང་མཐུན་པ་ཅིག་ཡོད་པ་ཡིན་པ་སོང་ཙང་དེ་བོད་སྐད་ནང་ལ་ཚུར་སླེབས་པའི་སྐབས་སུ་རང་བཞིན་གྱི་ད་ཚན་རིག་དང་མཐུན་པ་ཅིག་ཆགས་ཀྱི་ཡོད་རེད། བོད་སྐད་དེ་ཡང་ད་ཐོན་མི་སམ་བྷོ་ཊ་གིས་བོད་ཀྱི་སྐད་ཡིག་དེ་ཡག་པོ་ཞིག་བརྩམས་ར་ཚན་རིག་དང་མཐུན་པ་ཞིག་ད་གསར་གཏོད་བྱས་ཡོད་རེད་བ། བསྒྱུར་བྱེད་ལེགས་སྦྱར་གྱི་སྐད་ནང་ཡོད་པའི་གི་ད་སྐད་ཡིག་དེ་དང་ཨ་ནི་ཚུར་བསྒྱུར་ས་གི་སྐད་ཡིག་བོད་སྐད་གཉིས་ཀ་ལོ་སྐད་ཡིག་གཉིས་ཀ་ཧ་ཅང་གི་རིན་ཐང་ཆེན་པོ་ཞིག་ཡོད་དུས་ཨ་ནི་ནང་པ་སངས་རྒྱས་པའི་གི་ཆོས་དེ་ཆུ་ལ་ཆུ་བཞག་པ་ནང་བཞིན་ཞིག་གིས་ད་བོད་ཡིག་ནང་ཚུར་སླེབས་ཐུབ་ཡོད་རེད་ད་བོད་ཡིག་ནང་ལ་ཚུར་སླེབས་པའི་སྐབས་སུ་ད་སྔོན་མ་ཡིན་ན་ད་ཀྱི་མདོ་སྔགས་གཉིས་ཟེར་དབྱེ་བ་ཕྱེས་ནས་འབྲི་གི་ཡོད་རེད་ད་མདོ་དེ་ཚོ་ཡིན་ན་ཨ་ནི་ཀྱི། ཕར་ཕྱིན་གྱི་ཐེག་པ་རེད། ད་དེ་གཙོ་བོ་གཞུང་བཀའ་པོད་ལྔ་རེད། ཡང་མིན་ན་ད་གཞུང་ཆེན་བཅུ་གཅིག་ཟེར་ཡག་འདྲ་པོ་དང། གཞུང་ཆེན་བརྒྱད་ཟེར་ཡག་ད་དབྱེ་བ་ཕྱེ་སྟངས་མང་པོ་རེད་དེ་ཚོ་དེ་འདྲའི་བྱས་ནས་ཚུར་བསྒྱུར་ཡོད་རེད་ད་སྔགས་ཡིན་ན་རྒྱུད་སྡེ་བཞི་ཟེར་བ། ད་རྒྱུད་སྡེ་བཞི་ནང་ལ་སྔོན་མ། མེས་པོ་གོང་མ་དེ་ཚོའི་སྐབས་ལ་ད་ཀྱི་རྫོགས་ཆེན་དང་དེ་ཚོ་བསྒྱུར་འདུག་ཨ་ནི་རྗེས་སུ། གསང་བདེ་འཇིགས་གསུམ་གཙོ་བོ་བྱས་ནས་ཀྱི་ད་རྒྱུད་སྡེ་བཞི་དེ་ཚོ་ཚུར་བསྒྱུར་ཡོད་རེད་རེད་བ།

སྐྱེ་སྟངས་ཀྱི་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ནས་བོད་ཡིག་ནང་ཚུར་བསྒྱུར་ཡག་མགོ་བཙུགས་པ་རེད། སློབ་དཔོན་ཐོན་མི་སམ་བྷོ་ཊ་བསྒྱུར་གྱི་ཀྱི་མཚན་ཉིད་དང་མཐུན་ཤོས་ཡག་ཤོས་དེ་བསྒྱུར་ཡག་དེ་ད་གང་ལྟར་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་སྐབས་ནས་མགོ་བཙུགས་ནས་མདོར་ན་ད་བོད་སིལ་བུ་གྱི་དུས་སུ་ཏོག་ཙམ་ཉམ་ཐག་བཅས་ཀྱི་ཆགས་པ་རེད་དེ་ལ་ཏོག་ཙམ་བར་སྟོང་འདྲ་ཆགས་རེད་དེ་རྗེས་སུ་བོད་སིལ་བུ་ཐོར་ཚར་བའི་གྱི་ཁོ་ནས་ནང་བསྟན་བསྐྱར་དར་བྱེད་ཡག་གི་དུས་སྐབས་ཀྱི་མགོ་བཙུགས་རེད་དེ་ནས་ནས་ལྔ་བཅུ་ང་དགུ་རྒྱས་སྟབས། ང་ཚོ་དེ་བཙན་བྱོལ་ཕེབས་རེད་ད་གང་ལྟར། བར་མ་ཆད་པ་ད་བོད་པ་ཚོས་ཀྱི་ལེགས་སྦྱར་གྱི་སྐད་ནས་ནི་རེད། ད་དོ་ད་དེང་སང་ཡིན་ན་པཱ་ལིའི་སྐད་ཡིག་ནང་ནས་ཝཱ་ར་ཎ་སི་ཐོན་མཁན་སློབ་ཕྲུག་དེ་འདྲས་ཀྱི་ཡང་པཱ་ལིའི་སྐད་ཡིག་ནང་ལ་ཡོད་ནང་པ་གི་བསྟན་པ་དེ་ཚོ་ཕར་ད་བོད་སྐད་ནང་ལ་ཕར་བསྒྱུར་གྱི་ཡོད་རེད་དེ་ཡིན་དུས་ནི་བོད་སྐད་ཡིག་དེ་མ་འོངས་པ་ནང་བསྟན་རིང་ལུགས་ལ་འགྲེལ་བཤད་བརྒྱབ་ན་ཆ་ཚང་ཤོས་ཅིག་དང་ཕུན་སུམ་ཚོགས་ཤོས་ཅིག་ཆགས་ཀྱི་རེད། བྱས་ཙང་ནི། རྒྱལ་བ་རིན་པོ་ཆེའི་ཐུགས་རྗེའི་བྱིན་རླབས་ལ་བརྟེན་ནས་དེ་འདྲའི་ཞིག་ཆགས་འདུག་དུས་དེ་འདྲའི་ཆེད་དུ་ཡང་ནི་སྤྱིའི་ཆ་ནས་བོད་ཡིག་གི་ནང་ལ་ཕུན་སུམ་ཚོགས་ཤོས་ཀྱི་ཆགས་སྟངས་ངོ་མ་དེ་སྒྲ་སྒྱུར་ཡག་པོ་ཆགས་པ་ཡིན་པ་སོང་ཙང་ཨ་འཐས་དེ་རེད། གཅིག་དེ་ཡིན། ད་དོན་ཚན་གཞན་པ་གཅིག་ཐོག་ནས་འགྲེལ་བཤད་བྱས་པ་ཡིན་ན། བོད་བརྒྱུད་ནང་བསྟན་དེ་ནང་པ་སངས་རྒྱས་པའི་ཆོས་དེ་འགྲེལ་བཤད་རྒྱབ་མཁན་ཡག་ཤོས་དེ་བོད་དང་ཧི་མ་ལ་ཡི་གི་མི་རིགས་དེ་ཚོ་ཆགས་ཡོད་རེད། དེ་གང་ཡིན་ཟེར་ན་ནང་བསྟན་ལ་སློབ་སྦྱོང་མང་ཤོས་དེ་ནི་ང་ཚོ་བོད་དང་ཧི་མ་ལ་ཡི་གི་མི་རིགས་དེ་ཚོ་བྱེད་ཀྱི་ཡོད་རེད་དགོན་པ་དང་བཤད་གྲྭ་ཁག་ནང་ལ། ད་ལོ་ཉི་ཤུ་སུམ་ཅུ་སློབ་སྦྱོང་བྱེད་ཀྱི་འདུག་ཨ་ནི་མི་ཚེ་གཅིག་པོ་དེ་ནང་ཆོས་ཀྱི་ཐོས་བསམ་སྒོམ་གསུམ་འཆད་རྩོད་རྩོམ་གསུམ་གྱི་ཉམས་ལེན་བྱེད་བསྡད་ཀྱི་ཡོད་རེད་བ་བྱས་ཙང། འཛམ་བུ་གླིང་འདིའི་སྒང་ལ་ནང་པའི་གི་ཤེས་ཡོན་དང་ལག་ལེན། ཟབ་ཤོས་བྱེད་མཁན་དེ་བོད་དང་ཧི་མ་ལ་ཡི་གི་མི་རིགས་ཆགས་ཀྱི་ཡོད་རེད་དེ་ཆགས་དགོས་ཡག་གི་རྒྱུ་མཚན་དེ་ག་ཟེར་ན་དེའི་ཆེད་དུ་ཨ་ནི་དུས་ཚོད་མང་ཤོས་བཏང་ནས་སྦྱང་གི་ཡོད་རེད་བ། རྩ་བའི་འཛམ་གླིང་ནང་གི་སྐད་ཡིག་ག་འདྲས་བྱས་ནས་ད་ལྟ་བར་དུ། དར་རྒུད་སྣ་ཚོགས་ཅིག་བྱུང་ཡོད་རེད་འཛམ་གླིང་ནང་ལ་ད། ཡུལ་ལུང་འདྲ་མི་འདྲ་གི་སྐད་འདྲ་མི་འདྲ་སྐད་ཡིག་འདྲ་མི་འདྲ་ད་སྟོང་ཕྲག་མང་པོ་ཡོད་པའི་ནང་ནས་མང་པོ་ཅིག་ད་བརླག་འགྲོ་གི་ཡོད་རེད་མང་པོ་ཅིག་བེད་སྤྱོད་མེད་པ་ཆགས་ཀྱི་ཡོད་རེད་མང་པོ་ཅིག་གིས་ད་སྐད་རྒྱབ་ཡས་ཙམ་མ་གཏོགས་ཅིག་གིས་ཡི་གེ་བྲི་ཡས་ཀྱི་ཡི་གེ་དེ་ཚོ་ད་བེད་སྤྱོད་མེད་པ་བྱས་ནས་བརླག་འགྲོ་བ་དེ་འདྲས་ཀྱི་གནས་ཚུལ་ཡོང་གི་ཡོད་རེད་མང་པོ་བྱུང་ཡོད་རེད། ད་ལྟའི་སྐབས་དེར་ཡང་བོད་སྐད་ཀྱི་གནས་སྟངས་དེ་བེད་སྤྱོད་གཏང་མཁན་རེད། དེར་ཡང་སྦྱང་བ་བྱེད་མཁན་རེད། སྐད་ཡིག་གི་ངོ་བོ་དང་དེ་ཚོའི་མ་བརླག་པའི་ཐབས་ཤེས་ད་ག་ནང་བཞིན་ཅིག་ད་དེ་དར་རྒུད་དུ་མ་སོང་ནས་ག་འདྲ་ཅིག་གི་གནས་བབ་ཀྱི་ཐོག་ལ་སླེབས་ཡོད་རེད།
བོད་ཡིག་གནས་སྟངས་དེ་བལྟས་སྲིད་ད། མི་འདྲ་བོ་མཚོན་ན་འདི་འདྲས་བྱས་བྱས་བསྡད་པའི་སྐབས་སུ་བསྡད་ས་དེ་གོ་སོ་དོག་པོ་ཅིག་རྐང་བརྐྱངས་ལག་བརྐྱངས་ཞེ་དྲག་བྱེད་ས་མེད་པ་ཞིག་མ་ཐུབ་པར་མ་ཞིག་པར་ལྷག་བསྡད་པ་འདྲ་བོ་ཅིག་ཧ་ཅང་གི་གུ་ཡངས་པོ་མེད་པ་དེ་ནི་ཉེན་ཁ་ཅིག་གི་ཐོག་ལ་བསྡད་ཡོད་པ་ད་བོད་ཡིག་གི་གནས་སྟངས་དེ་དེ་རེད་ད་དེ་ག་འདྲས་ཟེར་ན་བོད་ཡིག་བེད་སྤྱོད་བཏང་ས་འབེལ་འབེལ་ལྷུག་ལྷུག་དང་བོད་ཡིག་སྦྱངས་ནས་ཅིག་ལས་གནས་འབེལ་འབེལ་ལྷུག་ལྷུག་ཐོབ་ཡག་དང་བོད་ཡིག་སྦྱང་འདོད་ཀྱི་སྤྲོ་སྣང་ཡོང་མཁན་གྱི་མི་དེ་ནི་འབེལ་འབེལ་ལྷུག་ལྷུག་དེ་འདྲས་མེད་པ་ཡིན་པ་སོང་ཙང་བོད་ཡིག་གི་གནས་སྟངས་དེ་ད་སྐྱོ་པོ་ཆགས་བསྡད་ཡོད་རེད། ད་དར་རྒུད་ཀྱི་གནས་བབ་ག་འདྲས་ཆགས་ཡོད་ཟེར་ན་སྤྱིར་བཏང་གི་དར་བ་ཟེར་ཡག་དེ་ད་མང་རུ་འགྲོ་བའི་དོན་དག་རེད་བོད་ཡིག་མང་རུ་འགྲོ་ཡག་ཟེར་གི་ཡོད་མ་རེད་པ་ད་གསལ་བྱེད་སུམ་ཅུ་དེ་ག་རེད་དབྱངས་བཞི་རང་དེ་ག་རེད་ད་བོད་ཡིག་དར་ཟེར་དུས་གསལ་བྱེད་སུམ་ཅུ་དང་དབྱངས་བཞི་དེའི་ནང་ལ་ཡོད་པའི་གི་ཤེས་རིག་ལ་སློབ་སྦྱོང་བྱེད་མཁན་གྱི་ད། མིའི་གྲངས་ཀ་མང་ཉུང་ག་འདྲས་ཅིག་ཆགས་མེད་དེ་ལ་བལྟས་ཏེ་དབྱེ་གི་ཡོད་རེད། བོད་ཡིག་ཀློག་མཁན་ལྟ་མཁན་སྦྱང་མཁན་ཉུང་རུ་འགྲོ་བ་ཡིན་ན་རྒུད་པ་རེད། བོད་ཡིག་ཀློག་མཁན་ལྟ་མཁན་བྲི་མཁན་དེའི་ནང་ལ་ཡོད་པའི་གི་ཤེས་རིག་དེའི་ཆེད་དུ་བརྩོན་འགྲུས་དང་འབད་བརྩོན་དོན་གཉེར་བྱེད་མཁན་མང་རུ་འགྲོ་བ་ཡིན་ན་ད་བོད་ཡིག་དར་བ་རེད། འོ་ད་དེ་འདྲས་བྱས་བྱས་སྐད་ཆ་བཤད་དགོས་རེད་བ། ད་དེ་བྱེད་དུས་ཡང་ནི་སྔ་མོའི་གི་དུས་ཡིན་ན། བོད་པ་ཚོས་ཡི་གེ་སྦྱང་ན་བོད་ཡིག་ཁོ་ན་སྦྱང་གི་རེད་པ། དེང་སང་ཡི་གེ་སྦྱང་ན་སྐད་ཡིག་གཞན་པ་སྦྱང་གི་རེད་མ་གཏོགས་བོད་ཡིག་དེ་ཨང་ཀི་དང་པོ་ཞིག་སྦྱང་གི་མ་རེད་ད། དེ་མ་སྦྱངས་པ་ཡིན་པ་སོང་ཙང་ནི་དབྱིན་ཇིའི་སྐད་ཡིག་དང་རྒྱ་མིའི་སྐད་ཡིག་ལ་སོགས་པ་དག་སྐད་ཡིག་གཞན་པ། དེ་ལ་ཤུགས་ཆེན་པོ་ཅིག་སྦྱང་གི་ཡོད་པ་སོང་ཙང་བོད་ཡིག་སྦྱང་ཡག་གི་དུས་ཚོད་ཡིན་ན་རེད་བོད་ཡིག་སྦྱང་ཡག་གི་ས་ཆ་ཡིན་ན་རེད་བོད་ཡིག་སྦྱང་ཡག་གི་བསམ་བློ་ཡིན་ན་རེད་དེ་ཚང་མ་སྐད་ཡིག་གཞན་པ་གི་ཐོག་ལ་བཞག་པ་ཡིན་པ་སོང་ཙང་ནི་བོད་ཡིག་ཉམས་རྒུད་འགྲོ་གི་ཡོད་རེད་ཉམས་རྒུད་འགྲོ་སྟངས་ཀྱི་ད་གནས་སྟངས་དེ་དེ་རེད། མི་ཡི་གྲངས་འབོར་དེ་བོད་ཡིག་སྦྱང་མཁན་ཉུང་རུ་འགྲོ་གི་ཡོད་རེད། བོད་ཡིག་མ་ཤེས་མཁན་མང་རུ་འགྲོ་གི་ཡོད་རེད་རེད་བ། གང་ཡིན་ཟེར་ན་ད་སྔོན་མ་ཡིན་ན་ད་བོད་ཡིག་གི་བསམ་བློ་དང་བོད་ཡིག་གི་སྤྱི་ཚོགས་ཀྱི་འཚོ་བ་དེ་རང་ནང་ལ་གནས་བསྡད་གི་ཡོད་རེད། ད་སྔོན་མ་ཡིན་ན་འཛམ་གླིང་གི་བྱ་དངོས་ག་འདྲས་ཅིག་ཡིན་པ་སྐད་ཆ་བཤད་དུས་ཡང་ན་སོ་སོའི་སྐད་ཡིག་མ་གཏོགས་སྐད་ཡིག་གཞན་པ་བེད་སྤྱོད་བཏང་ནས་བཤད་གི་མ་རེད་ད་དེང་སང་ཡིན་ན་ཅིག་མི་གཉིས་གསུམ་སྐད་ཆ་བཤད་པའི་སྐབས་སུ། ཡང་ན་བོད་ནང་ལ་ཡིན་ན་རྒྱ་མིའི་སྐད་མ་བརྒྱབ་བར་དུ་དེ་ནི་དེང་དུས་ཀྱི་སྤྱི་ཚོགས་ཀྱི་འཚོ་བ་ནང་ལ་ར་མི་འཕྲོད་པ་ཆགས་ཚར་འདུག་ད་དེ་ད་དཔེ་གསལ་པོ་ཞེ་པོ་ཅིག་རེད་ད་རྒྱ་གར་ལ། རྒྱ་གར་ནང་ལ་ཡིན་ན་ཀྱི་དབྱིན་ཇི་དང་ཧིན་དི་གི་སྐད་ཡིག་ལ་སོགས་པ་མཉམ་དུ་བསྲེས་ནས་བོད་སྐད་མཉམ་བསྲེས་བྱས་ནས་མ་བཤད་བར་དུ། ད་འགྲིག་གི་ཡོད་མ་རེད་ཕྱི་རྒྱལ་ཁག་ཡིན་ན་ད་སྐད་ཡིག་འདྲ་མི་འདྲ་རེད་བ་དབྱིན་ཇིའི་སྐད་ཡིག་བསྲེས་ནས་སྐད་ཆ་མ་བཤད་བར་དུ་ནང་གི་ཕ་མ་དང་སྤུན་མཆེད་དེ་ཚོ་ད་གོ་བརྡ་མི་འཕྲོད་པའི་གི་གནས་བབ་ཅིག་ལ་སླེབས་འདུག་བ་ད་དེ་ཚོ་ལྟ་ཡོང་དུས་དེ་ནས་ད་བོད་ཡིག་དེ་མར་ཉམས་རྒུད་འགྲོ་ཡག་གི་ད། ད་དུས་ཚོད་ཤུགས་ཆེན་པོ་གཅིག་སླེབས་ཚར་རེད། ད་གང་ལྟར་སྐད་ཡིག་གཞན་དང་མ་བསྲེས་བར་དུ་བོད་སྐད་ཁོ་ན་གི་ལམ་ནས་ང་ཚོ་ར་མི་འཕྲོད་པ། ལྷག་པར་དུ་དེ་ནི་རྩོམ་པ་པོ་དེ་ཚོས་རྩོམ་འབྲི་བའི་སྐབས་སུ་དེ་ནི་སོ་སོའི་གི་ད་ཀྱི་དེང་དུས་ཀྱི་ཤེས་རིག་ཡིན་ན་རེད། འཛམ་གླིང་ཕྱི་ལོགས་ཀྱི་ད་ཀྱི་ལོ་རྒྱུས་དང་རྒྱལ་རབས་དང། ཀྱི་དངོས་པོ་གི་མིང་དེ་ཚོ་སྐད་མང་ཐང་དུ་དབྱིན་ཇིའི་ཚིག་ཁ་ཐུག་བྲིས་བཞག་རེད་ཁོ་ཚོས་གི་དཔེ་དེ་ནི་བོད་ཡིག་དང་དབྱིན་ཇི་མཉམ་དུ་བསྲེས་ནས་བྲིས་བཞག་རེད་ད་དེ་མི་ཚོས་ཀློག་པའི་སྐབས་སུ་ཀློག་ཤག་ཤག་སྒྲོག་བྱས་ནས་དབྱིན་སྐད་ཚང་མས་ཀློག་ཐུབ་གི་ཆགས་བསྡད་གི་ཡོད་རེད་བོད་ཡིག་ནང་ལ་བྲི་ཐུབ་གི་ཡོད་མ་རེད། དེ་ཐ་སྙད་གསར་པ་དང་མིང་ཚིག་གསར་པ་དེ་ཚོ་བྲི་ཤེས་ཀྱི་ཡོད་མ་རེད་བྲི་ཐུབ་གི་ཡོད་མ་རེད་དོན་བསྒྱུར་བྱས་ནས་བྲི་ཐུབ་གི་ཡོད་མ་རེད་ལ་ཨ་ནི་སྒྲ་དེ་དཔེ་ཆ་བཞག་དབྱིན་སྐད་ཀྱི་ཚིག་འདྲ་པོ་ཅིག་བོད་ཡིག་ནང་ལ་ཚུར་བྲིས་པ་ཡིན་ན་སྒྲ་དེ་རང་སོར་བཞག་ནས་བྲི་ཡག་ཡོད་རེད་དེ་ཡང་བྲི་གི་མི་འདུག་བ་ཁ་ཐུག་དབྱིན་ཇིའི་ཚིག་བྲིས་བཞག་གི་ཡོད་རེད་དེ་འདྲ་བྱེད་ཀྱི་ད་མཁས་པ་དེ་འདྲ་ཆེན་པོ་གི་རྩོམ་གི་ནང་ལ་དེ་འདྲ་མར་ཀློག་པའི་སྐབས་སུ་དབྱིན་ཇི་ཁ་ཐུག་བྲིས་བཞག་རྒྱུ་མང་པོ་བྱས་ནས། འོ་དེ་འདྲ་བྱེད་ཀྱི་ད་བོད་ཡིག་གི་ས་ཆ་དེ་ཚོ་ཤོར་འགྲོ་བས་ད་དེ་ཚོ་ཚང་མ་ལོག་དགོས་པ་རེད། བོད་ཡིག་དེ་ད་རྒྱ་གར་གྱི་གཞུང་འབྲེལ་སྐད་ཡིག་གི་ནང་ལ་ཚུད་པ་ཡིན་ན། ད་རྒྱ་གར་དེ་མང་གཙོའི་གི་སྤྱི་ཚོགས་ཅིག་རེད། ཁྲིམས་ཁས་ལེན་མཁན་ཁྲིམས་སྐྱོང་གི་རྒྱལ་ཁབ་ཅིག་ཡིན་པ་སོང་ཙང་ཨ་ནི་བོད་ཡིག་ལ་ཐོབ་ཐང་བཅའ་སྲུང་བྱེད་རག་གི་རེད། ད་དེ་ང་ཚོ་བོད་ཡིག་དང་བྷོ་ཊི་ཟེར་ད་དོན་གཅིག་མིང་གི་རྣམ་གྲངས་བཤད་ནས་ད་ད་ད་དེ་འདྲའི་ཅིག་ལབ་བསྡད་གི་རེད། དེ་བཤད་དུས་རེད་བ། ད་དང་པོ་དེ། བོད་ཡིག་དེ་ཁོ་རང་གི་ས་ཁོངས་དེ་ཧ་ཅང་ཁྱབ་ཆེན་པོ་ཆགས་འགྲོ་གི་རེད་བོད་ཡིག་གིས་ད་བེད་སྤྱོད་བཏང་སའི་གི་ས་ཁོངས་ཀྱི་ཡོལ་བ་རྒྱ་ཆེ་རུ་འགྲོ་གི་རེད་དཔེ་ཆ་བཞག་པ་ཡིན་ན་རྒྱ་གར་ནང་ལོགས་ལ་ད་ཀྱི་ཁྱབ་རྒྱ་ཆེ་ཤོས་མི་ཚང་མ་གི་བེད་སྤྱོད་བཏང་དེ་ཡང་དངུལ་ལོར་དེ་རེད་བ་དངུལ་ཨ་ནི་དངུལ་ལོར་གི་ཐོག་ལ་ད་བྷོ་ཊི་བྲིས་ཡོང་གི་རེད་ད་དངུལ་ལོར་གི་ཐོག་ལ་བྷོ་ཊི་སླེབས་པ་ཡིན་ན་མི་ཚང་མ་གི་མཐོང་གི་རེད་བ་ད་ཀྱི། དང་པོ་མིག་གི་མཐོང་ས་གཅིག་ལ་ཕར་སླེབས་དགོས་ཡག་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་གཉིས་པ་དེ་ཡང་ནི་ཤེས་ཡོན་སྡེ་ཚན་ནང་ལ་ཁྱབ་རྒྱ་ཆེན་པོ་ཆགས་ཀྱི་རེད་ས་ཆ་ཆེན་པོ་ཟིན་འགྲོ་གི་རེད་ཤེས་ཡོན་སྡེ་ཚན་གི་ནང་ལ་ད་དཔེ་ཆ་བཞག་ན་དམའ་རིམ་གྱི་ད་ཤེས་ཡོན་སྡེ་ཚན་ཡོད་རེད་གཞི་རིམ་གྱི་ཤེས་ཡོན་སྡེ་ཚན་ཡོད་རེད་མཐོ་རིམ་གྱི་ཤེས་ཡོན་སྡེ་ཚན་ཡོད་རེད་ད་དེ་ཚོའི་ནང་ལ་བྷོ་ཊི་དེ་བོད་ཡིག་དེ་ཧི་མ་ལ་ཡ་གི་ད་ཀྱི་སློབ་གྲྭ་ཁག་ཚང་མ་གི་སློབ་ཚན་གི་ནང་ལ State Languages ཟེར་མངའ་སྡེ་སོ་སོའི་གི་སྐད་ཡིག་དེའི་ནང་ལ་ད།

ཐོན་ལས་སློབ་གྲྭ་མང་པོ་གི་ནང་ལ་བཙུགས་ཡོད་རེད། དེ་བཙུགས་པ་ནང་བཞིན་གྱི་དགེ་རྒན་ཡང་ཡོད་རེད་ད་ཡིན་ན་ཡང་དགེ་རྒན་དེ་ཚོས་བོད་ཡིག་ཤེས་མཁན་དེ་ཚོས་ཡག་པོ་བསླབ་ཐུབ་ཀྱི་འདུག་སློབ་མ་ཤེས་ན་དེ་ནི་བསླབ་ཐུབ་ཀྱི་མ་རེད། ད་དེའི་དཀའ་ངལ་ཏོག་ཙམ་རེད་མ་གཏོགས་ལས་གནས་ཀྱི་ཁྱབ་རྒྱ་ཆེན་པོ་ཆགས་འགྲོ་གི་ཡོད་རེད་ཨ་ནི་ཅེ University གི Department ནང་ལ་ལ་དེ Bhoti Language ཀྱི Literature ཟེར་སྐད་ཡིག་དང་རྩོམ་རིག་གི་སྡེ་ཚན་ལོགས་སུ་ཕྱེ་ཡག་དང་ཡང Bhoti Studies ཟེར་ལོགས་སུ་ཕྱེ་ཡག་འོ་དེ་དེ་འདྲའི་གི་འདི་ཚོས་ཀྱི་ས་འཁོར་མང་རུ་འགྲོ་གི་རེད་དེ་ལས་གནས་ཡོང་བ་ཡིན་ན་མི་ཚོས་ཀྱི་ལས་ཀ་དེ་ལ་ཡང་དངུལ་ལ་རྔམ་ནས་སྦྱང་མཁན་དང་དེའི་ཐོག་ལ་ཡིག་རྒྱུགས་གཏང་མཁན་ལས་གནས་ལ་འཚང་ཤོག་འབུལ་མཁན་དེ་འདྲ་སླེབ་ཀྱི་ཡོད་རེད་ད་རྒྱ་གར་གྱི་དངུལ་ལོར་ཐོག་དང་རྒྱ་གར་གྱི་རྩ་ཁྲིམས་ཀྱི་ནང་ལ་བོད་ཡིག་འཇོག་ཐུབ་པ་ཡིན་ན་དེ་ཧི་མ་ལ་ཡ་དེ་ཚོ་རྒྱ་མིའི་གི་ཆ་ཤས་མིན་པ། དེ་སྒྲོག་ཐུབ་ཀྱི་ཡོད་རེད། དེ་འདྲ་ཡིན་དུས་དེ་ནི་ཆབ་སྲིད་ཀྱི་ཆ་ནས་ཡང་ཁེ་ཕན་ཆེན་པོ་ཡོད་དེ་སོ། ད་དེ་སུས་ཀྱི་གནས་སྟངས་ཀྱི་ཐོག་ནས་མི་སྒེར་བ་བྱས་ཞེ་དྲག་རྒྱལ་ཁབ་དང་བཅས་པ་ལ་ཨ་ནི་རྒྱ་གར་གྱི་རྩ་ཁྲིམས་ནང་ལ་བྷོ་ཊི་དེ་ཡར་འཇོག་ཐུབ་པ་ཡིན་ན་ཁེ་ཕན་ཧ་ལས་པའི་ཆེན་པོ་ཡོད་རེད་དེ་ཁེ་ཕན་ཆུང་ཆུང་མ་རེད། Acharya སོགས་གསོན་བཀྲ་ཤིས་རྒྱལ་པོ་ལགས་ལ་སྙན་ཐོ་ཞུས་པའི་ལེ་ཚན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉིན་གྲངས་ལྔའི་རིང་ལ། ཀོ་རི་ཡའི་ཆོས་ཞུ་བ་བརྒྱ་ཕྲག་དུ་མ་ལ། སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་འཕྲེང་བ་སོགས་ཀྱི་གསུང་ཆོས་སྩལ་འདུག་པའི་ཚན་པ་སོ་གཅིག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ནང་པ་སངས་རྒྱས་པ་དང་ཚན་རིག་པ་གཉིས་ལ་ཐུན་མོང་གི་གཞི་རྩ་ཡོད་པའི་བརྗོད་གཞི་གལ་ཆེན་གཞན་ཞིག་ནི། འཇིག་རྟེན་གྱི་ཁམས་ཇི་ལྟར་གྲུབ་ཚུལ་གྱི་སྐོར་ཡིན་མོད་ཀྱི། མཛོད་སོགས་འབྲེལ་ཡོད་ནང་པའི་ཆོས་གཞུང་དུ་བཤད་པའི་འཇིག་རྟེན་གྱི་ཆགས་ཚུལ་དང། ཚན་རིག་པས་འཇིག་རྟེན་ཆགས་ཚུལ་བཤད་པ་གཉིས་ལ། ཆགས་གཞི་འཇིག་རྟེན་གྱི་རྒྱ་ཁྱོན་དང། འཇིག་རྟེན་ཆགས་ནས་ད་ལྟའི་བར་དུ་ལོ་ངོ་ཇི་ཙམ་སོང་ཡོད་མེད། སྤྱིར་བཏང་གི་སེམས་ཅན་གྲུབ་འགོ་ཚུགས་ནས་ཧ་ལམ་ལོ་གྲངས་ཇི་ཙམ་སོང་ཡོད་མེད་དང། གཙོ་བོ་འགྲོ་བ་མིའི་རིགས་བྱུང་འགོ་ཚུགས་ནས་ལོ་གྲངས་ཇི་ཙམ་སོང་ཡོད་མེད་བཅས་རྣམ་གྲངས་བྱེ་བྲག་པ་རེ་རེ་ཞིབ་ཚགས་ཀྱི་སྒོ་ནས་གཏན་ལ་དབབ་པའི་དབང་དུ་བྱས་ན་མཛོད་དུ་བཤད་པའི་རིའི་རྒྱལ་པོ་རི་རབ་དང། གླིང་བཞི་ཉི་ཟླ་དང་བཅས་པ་དང། དེ་ལ་བརྟེན་ནས་གསེར་གྱི་རི་བདུན་དང་རོལ་བའི་མཚོ་བདུན། རི་རབ་ཀྱི་སྟེང་དུ་གཟུགས་ཁམས་གནས་རིགས་བཅུ་བདུན་དུ་འབོད་པའི་ལྷ་ཡི་ཡུལ་ཁམས་ཆགས་པ་སོགས་དེ་དག་མང་པོ་ཞིག་ཚན་རིག་པ་དང་ལྷན་དུ་བགྲོ་གླེང་བྱ་བའི་རྨང་གཞི་མེད་པ་ཙམ་ཞིག་ཀྱང་མིན་པར་སྤྱིར་བཏང་གི་རིག་པ་དཔང་པོར་བཞག་ནས་བསམ་གཞིག་བྱེད་མཁན་གྱི་མི་རྣམ་དཔྱོད་དང་ལྡན་པ་ཕལ་ཆེར་གྱིས་ཁས་ལེན་བྱ་མི་ཐུབ་པའི་བཤད་ཚུལ་མང་པོ་ཞིག་རང་ཅག་གིས་མ་མཁྱེན་པའི་ཟོལ་གྱིས་འཇོག་གི་ཡོད་པ་དེ་ཚོ་ཡིན། དེ་ཡང་མགོན་པོ་མཆོག་ཉིད་ཀྱིས་ལོ་ངོ་བཅུ་ཕྲག་དུ་མའི་རིང་ཚན་རིག་པ་དང་འབྲེལ་འདྲིས་གནང་བའི་མྱོང་སྣང་ཕྱོགས་སྡོམ་བྱས་པ་ཞིག་ང་ཚོར་བགོ་འགྲེམས་མཛད་པ་ནི་འབྲེལ་ཡོད་ཚན་རིག་པ་ཁག་ཅིག་གིས་འཇིག་རྟེན་འབར་གས་ཆེན་མོ་ཞེས་པ་དེ་ཉིད་བྱུང་ནས་འཇིག་རྟེན་གྱི་གོ་ལ་གྲངས་ལས་འདས་པ་ཞིག་བྱུང་འགོ་ཚུགས་པ་དེ་ནས་ད་ལྟའི་བར་ལོ་ངོ་ཐེར་འབུམ་བཅོ་ལྔ་ནས་ཉི་ཤུ་རྩ་གྲངས་ཤིག་ཕྱིན་ཡོད་པར་འདོད་ཀྱི་ཡོད་པ་དང། ཡང་ཚན་རིག་པ་ཁག་ཅིག་གིས་འཇིག་རྟེན་གྲུབ་འགོ་ཚུགས་ནས་ལོ་ངོ་ཐེར་འབུམ་བཅུ་གཉིས་ཙམ་འགྲོ་བཞིན་ཡོད་པར་འདོད་པ་དང། ཡང་གཞན་པ་ཁག་ཅིག་གིས་འཇིག་རྟེན་ཆགས་འགོ་ཚུགས་ནས་ལོ་ངོ་ཐེར་འབུམ་ཉི་ཤུ་རྩ་ལྔ་ཕྱིན་ཡོད་པར་འདོད་པ་སོགས་འཇིག་རྟེན་ཆགས་ལུགས་རིགས་གཅིག་གང་འཛིན་པའི་ཚན་རིག་པ་ནང་ཁུལ་དུ་ཡང་ལོ་ངོ་ཐེར་འབུམ་མང་པོའི་ཧེ་བག་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་སྟབས། མཐའ་གཅིག་ཏུ་ཐག་གཅོད་ཀྱི་རང་བཞིན་དང་ལྡན་པའི་བཤད་ཐུབ་མཁན་ཞིག་ཧ་ལམ་མི་སྲིད་པ་ལྟ་བུ་ཡིན་ཀྱང། ཁོང་ཚོ་མང་ཤས་ཤིག་ཁ་མཐུན་པར་རང་ཅག་གི་ཉི་མའི་ཁྱིམ་རྒྱུད་འདི་ཆགས་ནས་ལོ་ངོ་ཐེར་འབུམ་ལྔ་ལྷག་འགྲོ་བཞིན་ཡོད་པར་འདོད་པ་སྟེ། ཐོག་མར་ས་ཡི་གོ་ལ་འདི་ཉིད་ཀྱང་མེ་མར་གྱི་རང་བཞིན་ཡིན་པ་ལ་ལོ་ངོ་ཐེར་འབུམ་གཅིག་ཙམ་གྱི་རིང་ལ་ཇེ་འཁྱག་ཏུ་ཕྱིན་ཏེ། དྲོད་གྲང་ཆ་སྙོམས་པོ་བྱུང་བ་ནས་རིམ་གྱིས་སྲོག་ཆགས་སེམས་ཅན་བྱུང་འགོ་ཚུགས་པ་ནས་ལོ་ངོ་ཐེར་འབུམ་བཞི་ལྷག་ཅིག་ཕྱིན་ཡོད་པར་འདོད་པ་སྟེ། ཚན་རིག་པས་འདོད་པའི་སྣོད་བཅུད་ཀྱི་འཇིག་རྟེན་ཆགས་ལུགས་དེ་ཡིན། གང་ལྟར་དེ་ང་ཚོ་ད་སྟོང་གསུམ་སྟོང་གསུམ་འཇིག་རྟེན་གྱི་ཁམས་ལས་ལྷག་གི་ད་གང་ལྟར་པས་ཁོར་ཡུག་པས་དེ་ཡོངས་རྫོགས་ལོ། ཆགས་ནས Big Bang ཟེར་ཡ་དེ་བྱུང་ནས་ལོ། ཐེར་འབུམ་བཅོ་ལྔ་རང་ཐེར་འབུམ་བཅོ་བཅོ་ལྔ་ནས་ཕལ་ཆེར་ད་ཉི་ཤུ་རྩ་གྲངས་ཀྱི་བར། ད་བདག་གིས་བཤད་ཀྱི་འདུག་ག་ཁ་ཤས་ཀྱིས་ཐེར་འབུམ་བཅུ་གཉིས་ཟེར་གྱི་སྙན་ངག་ཅིག་མི་གཅིག་གིས། ང་ཚོ་དེ་འདྲ་ཞུ་མི་འདུག་གཅིག་གིས།

གི་ལུང་བསྟན་སོགས་བཤད་མཁན་མ་རེད་ད། ད་དེའི་ས་འོག་ནས་ཐོན་པའི་དངོས་རྫས་རང་ལ་གཞིར་བཞག་ནས་ད་འདུག། ད་དེ་རིགས་བརྒྱ་ཆ་བརྒྱ་ཐམ་པ་ད་ཐག་ཆོད་པ་ད་བཤད་ཐུབ་ཀྱི་མ་རེད་དེ། ཡིན་ནའི་ད་ཉི་མའི་ག་ཟུག་རེད། ད་ཉི་མ་དེ་ལ་ཆགས་ཤིག་ཉི་མ་དེ་ད་ག་ཟུག་རེད། ད་ཉི་མ་དེ་ཆགས། ཨན་དེ་ལ་བརྟེན་པའི་འཛམ་གླིང་དེ་ཡི་དེ། མ་ཚད་དེ་དགའ་རོ་ད་རྡོ་དེ་ཚོ་ཐོག་ནས། མདོག་དང། དེ་འདྲས་ཀྱི་ཐོག་ནས་ད་ལོ་ག་ཚོད་ཕྱིན་པ་དེ་དེ་བཤད་ཐུབ་ཡ་ཅིག། བཤད། གོ་ཆོད་པ་ཞིག་ཡིན་དགོས་རོ་བ། དེ་མིན་ལོ་བརྒྱ་ཕྲག་ཁ་ཤས་རོ་ཅིག་ཅིག་བྱུང་ན་སྟོང་ཡས་མས་རོ་དེ་འདྲས་ཧེ་བག་ད་ཡོད་བཤད་ཕྱིན་མ་གཏོགས་བཤད་ག་རོ་ཚོད་ཐུག་བཤད་ཀྱི་ཡོད་རེད་ས་དེ་འདྲས་ཡིན་པ་ཡིན་དུས་ཙ་ན། འདས་པའི་སངས་རྒྱས། དེའི་དེ། ད་ག་ད་ཁུག་པ་བཅོ་བརྒྱད་བཤད་ཡ་དེ་དེ་ཅིག། བར་བསྐལ་ཡ་ཐོག་རིང་མོ་བཤད་ནི་ད་དེའི་དེ། ད་སུ་ཉོག་དྲ་རེད་དེ་བསམ་བློ་བཏང་དགོས་པ་ཅི་རེད་བཤད། བྱས་ནི། ཨེ་ང་ཚོ། པའི་ག་ཟུག་རེད་ཅིག་གནས་གཙང་མའི་ལྷ་སའི་རོ་ཅིག་ལྷ་ནས་མ་ད་མིལ་མ་མིའི་འགྲོ་བ་རུ་ཐོག་མ་ཆགས་པའི་སོ་རུ་ད་ཅིག་ས་ཞག་ཅིག་ད་ཐོག་མ་ཏིང་ངེ་འཛིན་གྱི་ཟས་སོ་དེ་ཨ་རུ་དེ་ནས་ཡིན་ནི་ས་ཞག་ཅིག་སའི་ཨ་རུ་ད་བཟོས་འཕྲལ་དེ་དོ་ཉོག་རུ་ཚར་བ་རེད། ལར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འབྲེལ་ཡོད་ཀྱི་དངོས་ཁམས་ཚན་རིག་པའི་འདོད་པ་ལྟར་ན་ས་ཡི་གོ་ལ་འདིའི་སྟེང་དུ། འགྲོ་བ་མིའི་རིགས་བྱུང་མགོ་ཚུགས་ནས་ད་ལྟའི་བར། ལོ་ངོ་འབུམ་ཕྲག་གཅིག་ཡས་མས་ཤིག་འགྲོ་བཞིན་ཡོད་པ་བཅས་ཀྱི་ཚོད་དཔག་གནང་གི་ཡོད་པ་དེ་ནི། ལྐོག་གྱུར་གྱི་གནས་ལ་ལུང་བསྟན་བརྒྱབ་པ་ལྟ་བུ་མིན་ལ། མངོན་ཤེས་དང་ཏིང་ངེ་འཛིན་གྱི་སྟོབས་ལ་བརྟེན་ནས་ཤེས་རྟོགས་བྱུང་བ་སོགས་གང་ཡང་མ་ཡིན་པར། ཕྱི་རོལ་ཡུལ་གྱི་ས་རྡོ་རི་བྲག་དང་ནགས་ཚལ། སྲོག་ཆགས་ཀྱི་འགྱུར་རྡོ་ལ་སོགས་པ། ཕྱི་རོལ་ཡུལ་གྱི་གཟུགས་ཅན་དུ་གྱུར་བའི་དངོས་རྫས་ལ་ཞིབ་འཇུག་དོ་ནན་བྱས་པའི་ཚོད་དཔག་ཡིན་པའི་ཕྱིར་ན། ཁོང་ཚོས་བཤད་པ་དང། དོན་དངོས་ཀྱི་བར་དུ་ལོ་ངོ་བརྒྱ་ཕྲག་ཁ་ཤས་དང། ཡང་ན་སྟོང་ཕྲག་རེ་ཟུང་ཡོད་སྲིད་པ་ལས་རྩ་བའི་ཆ་ནས། དོན་དངོས་དང་བར་ཐག་ཧ་ཅང་ཉེ་བའི་ཞིབ་འཇུག་གི་གྲུབ་འབྲས་ཆགས་ཀྱི་ཡོད་སྟབས། རང་ཅག་གི་གཞུང་དུ་བསྐལ་པ་འདི་ཡི་ནང་གི་མི་ཡི་ཚེ་ཚད་ལོ་ངོ་ཁྲི་ཕྲག་བརྒྱད་ཀྱི་སྐབས་སུ་སངས་རྒྱས་ཐོག་མ་འཁོར་བ་འཇིག་བྱོན་པ་ནས་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་འཇིག་རྟེན་དུ་བྱོན་དུས་ནི་མི་རྣམས་ཀྱི་ཚེ་ཚད་ལོ་བརྒྱ་ཕྲག་གཅིག་གི་སྐབས་སུ་བཤད་པ་དང། བསྐལ་པ་འདིའི་རིང་ཚད་བཤད་པ། གནས་གཙང་མའི་ལྷ་མི་ཡུལ་དུ་བྱུང་ནས་མི་རྒྱུད་མཆེད་པ་དང། ཆེས་ཐོག་མར་མི་རྣམས་ཏིང་ངེ་འཛིན་གྱི་ཟས་ལ་བརྟེན་ནས་འཚོ་གནས་བྱེད་ཀྱི་ཡོད་པ་སོགས་བཤད་ཚུལ་དེ་དང་དེའི་རིགས་ཅན་རྣམས་ནི། དད་པའི་རྗེས་འབྲང་བ་ཁོ་ནར་འཕྲོད་པ་ལས། རིགས་པའི་རྗེས་འབྲང་བ་རྣམས་ཀྱིས་དོགས་སློང་མ་བྱེད་རང་བྱེད་ཆགས་ཀྱི་ཡོད། ཕྱོགས་ངོས་གཞན་ཞིག་ནས་ལྟ་བའི་དབང་དུ་བྱས་ན། ལོ་ངོ་ཉིས་སྟོང་དང་ལྔ་བརྒྱ་ལྷག་གི་གོང་རོལ་དུ། སྟོན་པ་བཅོམ་ལྡན་འདས་ཀྱིས། ཆོས་ཀྱི་འཁོར་ལོ་རིམ་པ་གསུམ་བསྐོར་ནས། གདུལ་བྱ་རྣམས་རྗེས་སུ་བཟུང་བ་དང། དུས་དེ་ནས་བཟུང། ལོ་ངོ་ཉིས་སྟོང་དང་ལྔ་བརྒྱ་ལྷག་གི་ལོ་རྒྱུས་ཀྱི་གནམ་ཟླ་རིང་མོའི་ཁྲོད། ཕྱི་རོལ་གྲངས་ཅན་པ་སོགས་ལྟ་གྲུབ་ཡོད་པའི་ཆོས་ལུགས་གཞན་པ་ཁག་ཅིག་དང། གཞུང་ལུགས་འགྲན་རྩོད་མང་པོ་ཡོད་པ་ལ་བརྟེན་ནས། ནང་པའི་ཆོས་བརྒྱུད་སྤྱི་དང་ལྷག་པར་དུ། ཚད་མ་རིག་པ་དང། མཚན་ཉིད་རིག་པ་སོགས་ལ་ཞིབ་ཆ་ཇེ་དོད་དང། འཐུས་སྒོ་ཇེ་ཚང་དུ་ཕྱིན་པའི་སྟོབས་ཀྱིས། ནང་པའི་བསྟན་པ་འདི་ཉིད་ལ། ཡར་རྒྱས་ཆེན་པོ་བྱུང་བ་དེ། ང་ཚོས་ངེས་བར་དུ། ཁས་ལེན་བྱ་དགོས་པ་ཞིག་སྟེ། ཡར་རྒྱས་ཀྱི་རྩ་བ་འགྲན་རྩོད་ཆགས་ཀྱི་ཡོད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་སངས་རྒྱས་ཀྱི་གསུང་གི་རྨང་གཞིར་གྱུར་པའི་བདེན་བཞི་དང་བདེན་གཉིས་ལ་སོགས་པ་དེ་དག་ཕྱི་ནང་གི་ལྟ་གྲུབ་སྨྲ་མཁན་དང་ཚན་རིག་པ་སོགས་རྣམ་དཔྱོད་ལྡན་པ་སུ་ཞིག་གིས་ཀྱང་གཡོ་འགུལ་གཏོང་མི་ནུས་པ་ཤིན་ཏུ་གསལ་པོ་ཡིན་མོད་ཀྱི། གོང་དུ་བཤད་པའི་འཇིག་རྟེན་ཆགས་ཚུལ་ལ་སོགས་པ་ཇི་སྙེད་པའི་གནད་ཁག་ཅིག་རིགས་པས་དཔྱད་མི་བཟོད་པ་དང། ཚན་རིག་མཁས་པ་དག་གིས་བདེན་པའི་དཔང་པོ་དང་བཅས་མིག་མདུན་དུ་བཤམས་ནས་ཡོང་ཀྱང། ད་དུང་ལྐུགས་པའི་ཨུ་ཚུགས་ལྟ་བུའི་མཁྲེགས་འཛིན་གྱི་ཁུག་པ་ནས་ཀླད་པ་ལྗང་ཁུའི་སྟེང་ལ་བཙའ་བརྒྱབ་ནས་སྡོད་མི་དགོས་པར། དངོས་ཡོད་ཀྱི་ལམ་ནས་བསམ་རྒྱ་བསྐྱེད་དེ་དབྱེ་གསེས་བྱ་དགོས་པ་དེ་དག་ལ་ཀླུ་སྒྲུབ་ཡབ་སྲས་དང། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་སོགས་ཀྱི་མཛད་པའི་རྗེས་སུ་འཇུག་རིགས་པ་དེ་མགོན་པོ་མཆོག་གིས་འུ་ཅག་ལ་ནན་ཏན་གྱི་སྒོ་ནས་བློ་སྐྱེད་དང་ལམ་སྟོན་གནང་བའི་སྙིང་པོའི་ཡང་སྙིང་ཆགས་ཀྱི་ཡོད་པ་དེ་ཡིན། སྔ་མོ་འདས་པའི་ལོ་ཉིས་སྟོང་ལྔ་བརྒྱའི་རིང་ལ་བཅོམ་ལྡན་འདས་ཀྱིས་ད་ཆོས་རྒྱ་གར་ལ་ད་ཐོག་མར་མ་དབུ་ཚུགས་བྱས་དེ་ནས་མུ་སྟེགས་པའི་གཞུང་མུ་སྟེགས་པའི་ད་གཞུང་ལུགས་དང་ཉམས་རྟོགས་ལ་ཡ་ག་སོགས་ཀྱི་བོད་ཀྱི་བདར་ཤ་རུ་བཅད་ནས་དེ་འདྲས་ཀྱི་ཐོག་ནས།

ཁ་སུ་རེད་ཨེ་ནི་ཁོ་ཡར་རྒྱས་འགྲོ་ཡག་ཅིག་བྱུང་བསྡད་ཡོད་རེད་ས་ད་ང་ཚོ་དུས་རབས་ཉི་ཤུ་རྩ་གཅིག་པ་འདི་ནང་ལོགས་ལ་ཡ་སངས་རྒྱས་པའི་ཆོས་འདི་ད་ཚན་རིག་གི་ཐོག་ནས་ཅིག་དངོས་སུ་བུ་གས་ད་མྱོང་བས་གྲུབ་ཚད་མས་གྲུབ་ནས་ཡོད་དེ་བ་ད་དེའི་འདི་ད་ང་ཚོ་ཁས་ལེན་དགོས་རེད་དེ་ད་བསྟུན་ནས་སངས་རྒྱས་པའི

ས་དེ་དུས་ཡིན་དུས་དཔེར་ན་ཤིན་ལྐོག་དཔེར་ན་གླིང་བཞི་གླིང་ཕྲན་རྣམ་གཞག་དེ་ཚོས་དེ་རིང་ཤིན་ལྐོག་རུ་བརྩི་བ་ཡིན་ན་ཤིན་ལྐོག་ཁོ་ན་སྟོན་པའི་ལུང་ལ་ཡང་སྔ་ཕྱི་དངོས་ཤུགས་འགལ་བ་ཐོན་ཡོང་གི་འདུག་ག་ས་དེ་འདྲ་ཡིན་པ་ཡིན་དུས་རྩ་ནས་ཁོ་དཔྱད་པ་གསུམ་གྱིས་དག་པའི་ལུང་ཟེར་ལབ་ན་དེ་འདྲ་མེད་པ་ཅིག་དགོས་རེད་པ་སྔ་ཕྱི་སྔ་ཕྱི་དངོས་ཤུགས་འགལ་བ་མེད་པ་ཅིག་དགོས་རེད་པ་ད་ས་དེ་འདྲ་ཡིན་པ་ཡིན་དུས་དཔེར་ན་གཅིག་གླིང་བཞི་གླིང་ཕྲན་གཉིས་དེ་ཤིན་ལྐོག་ལ་ཆ་བཞག་པ་ཡིན་ན་དེ་སྟོན་པའི་གཞུང་རང་ལ་མི་མཐུན་པ་ཡོད་པ་ཡིན་དུས་རྩ་ནས་དེ་འདྲ་ཡིན་དུས་ང་ཚོས་དེ་སྒྲ་ཇི་བཞིན་པ་ཁས་ལེན་དགོས་ཀྱི་རྒྱུ་མཚན་གང་ཡང་མི་འདུག་ག། ཨ་དེ་འདྲ་རེད་ས་དེ་ཚོ་ཕྲལ་ཏེ་ཟམ་གདང་བ་རེད་ཤག་ཨ་ད་དེ་ནས་ཕལ་ཆེར་ད་དེ་གི་ཆད་པར་སྨྲ་བ་སའི་དེ་འགོག་དེ་གྲུབ་བྱས་ད་ཚན་རིག་པ་ཆད་པར་སྨྲ་བ་ད་མ་རེད་ཚན་རིག་པ་ཆད་པར་སྨྲ་བ་ད་མ་རེད་དེ་ད་ཁོ་ཅིག་ད་དེ་ད་ཨ་འདྲ་པོ་འདུག་དེའི་དེ་ད་དོ་སྣང་ཅིག་ག་ཚུགས་རེད་ཕལ་ཆེར་མངོན་གྱུར་རྐྱང་རྐྱང་རུ་ཅིག་ད་དོ་སྣང།

ཨ་ནི། ད་དེ་ཕྱོགས་ཆེན་པོ་ཟེར་བ་རེད་ད་ག་སོག་རེད། ད་དེ་དང་དེ་ལས་འཕྲོས་ཏེ་ད་དེ་ལས་འཕྲོས་ཏེ། ཅིག་ཀླད་པའི་རྣམ་གཞག་ཚན་རིག་པ་ཟེར་བ་ད་བཤད་དེ་ཡང་ད་དེའི་སྐོར་དེ་དེ་འདྲ་ཞིག་བཤད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་བརྩམས་བྲིས་གནང་བའི་ཁ་བྱང་དུ་ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་འཕྲོ་མཚམས། ལེའུ་ལྔ་པ། རིས་མེད་དགོན་སྡེ་དང་ལྷ་ཁང། བཙུན་དགོན། རི་ཁྲོད་བཅས་ཀྱི་ལོ་རྒྱུས་ངོ་སྤྲོད་མདོར་བསྡུས། ཞེས་པའི་ལེ་ཚན་འདི་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེའུ་ལྔ་པ། རིས་མེད་དགོན་སྡེ་དང་ལྷ་ཁང། བཙུན་དགོན། རི་ཁྲོད་བཅས་ཀྱི་ལོ་རྒྱུས་ངོ་སྤྲོད་མདོར་བསྡུས། ལྔ་བཅུ། ལྷ་སའི་རིས་མེད་དགོན་སྡེ་ཁག་བཅུ་དྲུག་གི་ལོ་རྒྱུས་སྙིང་བསྡུས། དེ་ཡང་རྒྱལ་བསྟན་རིན་པོ་ཆེ་འཛིན་སྐྱོང་སྤེལ་གསུམ་བྱ་ཡུལ་གྱི་ལྟེ་གནས་རིས་མེད་གྲུབ་མཐའ་ཁག་གི་དགོན་སྡེ་ཆེ་འབྲིང་ཆུང་གསུམ་དང་ལྷ་ཁང་བཙུན་དགོན་རི་ཁྲོད་བཅས་ཀྱི་ལོ་རྒྱུས་མདོར་བསྡུས་རེ་བཀོད་པ་ལ་དང་པོ་གྲུ་འཛིན་གཉིས་པའི་གཞལ་མེད་ཁང་ཆེན་པོ་ཕོ་བྲང་པོ་ཏཱ་ལ་ནི་སྤྱི་ལོ་ཆིག་སྟོང་དྲུག་བརྒྱ་སུམ་ཅུ་སོ་ལྔ་དུས་རབས་བདུན་པར་བཙན་པོ་སྲོང་བཙན་སྒམ་པོའི་སྐབས་ཐོག་མར་ཕོ་བྲང་དཀར་པོ་གསར་དུ་བཞེངས། དུས་རབས་བཅུ་བདུན་པའི་དུས་དཀྱིལ་དུ་རྒྱལ་དབང་སྐུ་ཕྲེང་ལྔ་པ་ཆེན་པོས་ཕོ་བྲང་དམར་པོ་གསར་བཞེངས་རྒྱ་སྐྱེད་མཛད། སྐབས་དེར་ལྷ་བྲིས་སོགས་ལག་རྩལ་བཟོ་པ་མི་གྲངས་ཆིག་སྟོང་བདུན་བརྒྱ་དགུ་བཅུ་ལྷག་ཙམ་ལས་ཀར་ཞུགས། དེའི་ནང་རྒྱ་ཕིབས་བཟོ་མཁན་རྒྱ་རིགས་ལག་རྩལ་པ་བཅུ་དགུ་ཡོད། བལ་ཡུལ་གྱི་གསེར་བཟོ་དང་ཕྲ་བཟོ་མཁས་པ་ཡང་བརྒྱ་ལྷག་ཡོད།

གསུམ་པ། རྒྱ་སྟག་ར་མོ་ཆེའི་གཙུག་ལག་ཁང་ནི་བར་སྐོར་གྱི་བྱང་ངོས་སུ་གནས་ཤིང་སྤྱི་ལོའི་དུས་རབས་བདུན་པར་རྒྱ་བཟས་ཕྱི་ལོ་དྲུག་བརྒྱ་བཞི་བཅུ་ཞེ་གཅིག་ལོར་གདན་དྲངས་པའི་དགུང་ལོ་བཅུ་གཉིས་ལ་ཕེབས་པའི་སྐུ་ཚད་ཅན་གྱི་ཇོ་བོ་ཤཱཀྱ་མུ་ནེའི་བཞུགས་གནས་སུ་ཕྱི་ལོ་དྲུག་བརྒྱ་བཞི་བཅུ་ཞེ་བདུན་ལོར་ར་ས་གཙུག་ལག་ཁང་དང་ར་མོ་ཆེའི་གཙུག་ལག་ཁང་འདི་ཆབས་ཅིག་གསར་བཞེངས་མཛད། གཙུག་ལག་ཁང་འདིར་རྒྱ་ཁྱོན་སྨི་གྲུ་བཞི་མ་བཞི་སྟོང་ཡོད། ཕྱི་ལོ་ཆིག་སྟོང་བཞི་བརྒྱ་བདུན་ཅུ་དོན་བཞི་ལོར་རྗེ་བཙུན་ཀུན་དགའ་དོན་གྲུབ་ཀྱིས་དབུས་སྟོད་བྱམས་པ་གླིང་དུ་རྒྱུད་སྟོད་གྲྭ་ཚང་ཐོག་མར་ཕྱག་བཏབ། སྐུ་ཚེའི་སྨད་དུ་ར་མོ་ཆེར་གནས་སྤོས་ཀྱིས་ད་བར་བཞུགས་གནས་འདིར་མཛད་དེ་གསང་ཆེན་རྒྱུད་སྟོད་གྲྭ་ཚང་དུ་སྔར་དགེ་འདུན་བདུན་བརྒྱ་དང་དེང་བརྒྱ་ཙམ་གྱིས་དགེ་ལུགས་ཀྱི་ཆོས་རྒྱུན་འཛིན་བཞིན་ཡོད། བཞི་པ། འབྲས་སྤུངས་དགོན་པ་ནི་དེ་ཡང་འབྲས་སྤུངས་ཕྱག་འདེབས་པ་པོ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་མཆོག་དན་བག་ཏུ་བཞུགས་ཡོད་པ་ལ་རྗེ་ཙོང་ཁ་པ་སྟོད་ལུང་ཆུ་ཚན་ནས་མར་ཕེབས་པ་དང་མཇལ་བས་རྗེ་ཙོང་ཁ་པས་ཁྱེད་ཀྱིས་དགོན་པ་ག་འདྲ་ཞིག་བཏབ་ཡོད་ཅེས་གསུངས་པར་འཇམ་དབྱངས་ཆོས་རྗེས་ངའི་དགོན་པ་འབྲས་སྤུངས་པ་ལྟར་བཏབ་ཡོད་ཅེས་ཞུས་པར་རྗེ་ཙོང་ཁ་པས་བདེན་པ་ཞེས་གསུངས་པས།

སྔར་འབྲས་སྤུངས་བདུན་སྟོང་བདུན་བརྒྱ་ཞེས་འབོད་ཀྱང་སྡེ་སྲིད་སངས་རྒྱས་རྒྱ་མཚོའི་སྐབས་ཨང་སྨིན་གྲྭ་གྲངས་བཞི་སྟོང་ཉིས་བརྒྱ་ལྷག་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་གྲྭ་གྲངས་དགུ་སྟོང་དགུ་བརྒྱ་བརྒྱད་ཅུ་ཙམ་ཡོད། རྟེན་གཙོ་བྱམས་པ་མཐོང་གྲོལ་སོགས་སྐུ་གསུང་ཐུགས་རྟེན་གྲངས་མེད་བཞུགས། དགེ་ལུགས་པའི་དགོན་སྡེ་ཆེན་པོ་དྲུག་གི་ཡ་གྱལ་ཞིག་ཡིན། ལྔ་པ། སེ་ར་ཐེག་ཆེན་གླིང་ནི་ལྷ་སའི་བྱང་ཕྱོགས་སུ་རྒྱབ་རི་གླང་ཆེན་ཉལ་འདྲའི་མདུན་དུ་ཆགས་ཤིང། དེ་ནི་ཕྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་དགུ་ལོར་བྱམས་ཆེན་ཆོས་རྗེ་ཤཱཀྱ་ཡེ་ཤེས་ཀྱིས་ཕྱག་བཏབ་ཅིང་དགོན་པ་ཐོག་མར་ཕྱག་འདེབས་སྐབས་ཤིང་སེ་བའི་སྡོང་པོས་ར་བ་བསྐོར་བ་ལྟར་ཡོད་པས་སེ་ར་དགོན་ཞེས་བྱ། དགོན་པ་འདིར་སེར་བྱེས། སེར་སྨད། སྔགས་པ་བཅས་གྲྭ་ཚང་གསུམ་དང། ཚོགས་ཆེན་བཅས་ལ་རྒྱ་ཁྱོན་སྤྱི་ཁྲེ་གྲུ་བཞི་མ། ཆིག་འབུམ་ཆིག་ཁྲི་བཞི་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ཡོད། རྟེན་གཙོ་རྟ་མགྲིན་ཡང་གསང་དང་སྤྱན་རས་གཟིགས་སོགས་སྐུ་གསུང་ཐུགས་རྟེན་གྲངས་མེད་མཆིས་ཤིང། སེ་ར་དགོན་པར་སྔར་གྲྭ་གྲངས་ལྔ་སྟོང་ལྔ་བརྒྱ་ཞེས་འབོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་གྲྭ་གྲངས་དགུ་སྟོང་དགུ་བརྒྱ་སྐོར་ཡོད། འདི་ནི་གདན་ས་གསུམ་དང་དགེ་ལུགས་པའི་དགོན་སྡེ་ཆེན་པོ་དྲུག་གི་ཡ་གྱལ་ཞིག་ཡིན། དྲུག་པ། གསང་ཆེན་རྒྱུད་སྨད་གྲྭ་ཚང་ནི་ལྷ་ལྡན་གཙུག་ལག་ཁང་གི་བྱང་ཤར་དུ་གནས་ཤིང་དེ་ནི་རྗེ་ཙོང་ཁ་པའི་དངོས་སློབ་རྗེ་ཤེས་རབ་སེང་གེས་ཕྱི་ལོ་ཆིག་སྟོང་བཞི་བརྒྱ་སུམ་ཅུ་སོ་གསུམ་ལོར་ཕྱག་བཏབ་ཅིང་རྒྱུད་སྨད་གྲྭ་ཚང་ལ་ཁང་ཚན་ཚ་བ་དང་གསེར་ཀོང་ཨ་མདོ་ཏྲེ་ཧོར་རྒྱལ་རོང་བཅས་ལྔ་དང་ཚ་བ་ཁང་ཚན་ལ་འབྲོག་མི་དང་སྡེ་མ་སོགས་མི་ཚན་བཅུ་དྲུག་དང་ཨ་མདོ་ཁང་ཚན་ལ་བྱ་ཁྱུང་དང་གཙང་པ་སོགས་བཞི། ཏྲེ་ཧོར་ལ་དཀར་མཛེས་དང་རྫ་པ་སོགས་རྒྱལ་རོང་ལ་དར་མདོ་སོགས་མི་ཚན་ཡོད། རྒྱུད་གྲྭ་སྟོད་སྨད་གཉིས་ནི་གསང་ཆེན་བསྟན་པའི་འཆད་ཉན་ཉམས་བཞེས་གཙོ་རུ་གནང་ཡུལ་ཞིག་ཡིན། སྔར་དགེ་འདུན་ལྔ་བརྒྱ་ལྔ་བཅུ་ང་དྲུག་ཡོད་སྐད་དང། དེང་དགེ་འདུན་པ་དྲུག་ཅུ་རེ་བརྒྱད་ནས་ཡི་དམ་གསང་བདེ་འཇིགས་གསུམ་སོགས་ཀྱི་འཆད་ཉན་མཛད་བཞིན་པ་ལགས་སོ། བདུན་པ་གནས་ཆུང་རྡོ་རྗེ་སྒྲ་དབྱངས་གླིང་ནི་འབྲས་སྤུངས་དགོན་གྱི་མདུན་དུ་ཆགས་ཤིང་གནས་ཆུང་དགོན་ནི་ཐོག་མར་འབྲས་སྤུངས་བདེ་ཡངས་ཀྱི་མཁན་པོ་ལྕོག་པ་བྱང་ཆུབ་དཔལ་ལྡན་གྱིས་ཕྱག་བཏབ་པ་ཞིག་ཡིན། ད་ལྟའི་གནས་ཆུང་ནི་ཆོས་སྐྱོང་གི་བཀའ་ལུང་དང་རྒྱལ་དབང་ལྔ་པ་ཆེན་པོའི་བཀའ་གནང་བ་ལྟར་སྡེ་སྲིད་སངས་རྒྱས་རྒྱ་མཚོས་ལྗགས་བཀོད་བཞིན་སྤྱི་ལོ་ཆིག་སྟོང་དྲུག་བརྒྱ་བརྒྱད་ཅུ་གྱ་གཅིག་ལོར་འགོ་བཙུགས་ཏེ་བཞེངས་ཤིང་སྡེ་སྲིད་སངས་རྒྱས་རྒྱ་མཚོས་དགེ་འདུན་བརྒྱ་དང་བཅུ་མེད་གཅིག་འཛུགས་པ་གནང་ཞིང་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པའི་སྐབས་གྲྭ་གྲངས་བརྒྱ་དང་བཅོ་ལྔ་རྩ་གཞི་བཟོ་གནང་གིས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བར་དེ་ལྟར་གནས་ཡོད་པར་འདུལ་ཁྲིམས་ཤིན་ཏུ་བསྡམས། གྲུབ་མཐའ་རིས་མེད་ལ་ས་དགེ་རྙིང་གསུམ་གཙོ་རུ་ཕྱག་བཞེས་མཛད་བཞིན་ཡོད་ལ་དགོན་བདག་ཡིག་ཚང་ལས་ཁུངས་ཡིན། བརྒྱད་པ། རྨེ་རུ་ཕུན་ཚོགས་ནོར་བུའི་གླིང་ནི་ལྷ་སའི་བྱང་ཕྱོགས་རྒྱུད་སྨད་གྲྭ་ཚང་གི་འགྲམ་དུ་གནས། དེ་ནི་ཕྱི་ལོའི་དུས་རབས་དགུ་པར་བཙན་པོ་ཁྲི་རལ་གྱི་དུས་སུ་ལྷ་སའི་ཕྱོགས་བཞིར་མཆོད་ཁང་དང་དགེ་འདུན་གྱི་སྡེ་གཉིས་རེ་བཙུགས་པ་ལས། ཤར་དུ་རྨེ་རུ་ཀ་རུ་ཞེས་བྱུང་བ་བཙན་པོ་གླང་དར་གྱིས་བསྣུབས། ཇོ་བོ་རྗེ་ཕེབས་ནས་སླར་ཡང་དགེ་འདུན་གྱི་སྡེ་ཚུགས། རྒྱལ་དབང་བསོད་ནམས་རྒྱ་མཚོའི་སྐབས་དགེ་ལུགས་ཀྱི་གྲོང་ཆོག་པར་བསྒྱུར། ཕྱི་ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་བརྒྱད་ཙམ་ལ་རྒྱལ་མཆོག་ལྔ་པ་ཆེན་པོས་ཕྱག་བཏབ། སྔར་གྲྭ་གྲངས་སུམ་བརྒྱ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་གྲྭ་གྲངས་བརྒྱ་དང་བཅུ་མེད་བརྒྱད་ཡོད་ཅིང་གྲུབ་མཐའ་སྔར་རྙིང་མ། ཕྱིས་དགེ་ལུགས་སུ་བསྒྱུར། དེང་དགེ་འདུན་སུམ་ཅུ་སོ་གཉིས་མཆིས། རྨེ་རུ་དགོན་ནི་དེང་ནང་བསྟན་བཀའ་བསྟན་དཔར་ཁང་གི་གནས་གཞི་ཡིན་ནོ། གསན་མཁན་རྣམ་པ་ཚོ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་སྟེགས་བུ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། དགུ་པ། རྨེ་རུ་ཟེར་བའི་ཐ་སྙད་བྱུང་ཚུལ་སྐོར་ལ་མཁས་པ་འགའ་ཞིག་གིས་གླིང་རྗེ་གེ་སར་རྒྱལ་པོས་ཧོར་དཔལ་བཟང་དང་ཤན་པ་རྨེ་རུ་སོགས་དཔའ་རྟུལ་དཔུང་དང་བཅས་པ་གྲུ་གུའི་ཕྱོགས་སུ་དམག་ཏུ་བརྫངས། ཤན་པ་རྨེ་རུ་རྩེ་གྲུ་གུ་ནས་རྨས་སྐྱོན་བྱུང་ནས་སྐུ་གཤེགས། ཤན་པའི་ལྕམ་ནེའུ་ཆུང་ལ་ལུ་གུའི་མཚར་ཡག་བོད་དུ་ཕེབས་ནས་རྨེ་རུ་རྩེའི་སྡིག་བཤགས་སུ། ཇོ་བོའི་སྐུ་མདུན་དུ་དགོན་པ་རྟེན་བཅས་བཞེངས་པ་དེ་ནས་བཟུང་དགོན་པ་འདིར་རྨེ་རུ་ཞེས་བསྒྲགས་ཟེར། དེ་རྗེས་རྨེ་རུ་དགོན་གསར་དང་དེའི་ཉེ་འགྲམ་གྱི་ཁང་གསར་ལ་རྨེ་རུ་ཁང་གསར་སོགས་མིང་རིམ་པར་བྱུང་སྐད་དོ།

བཅུ་པ། རྣམ་པར་རྒྱལ་བ་ཕན་བདེ་ལེགས་བཤད་གླིང་ནི་སྤྱི་ལོ་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བཞི་ལོར་རྒྱལ་མཆོག་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོས་ཕྱག་བཏབ། ཐོག་མར་འབྲས་སྤུངས་གསང་སྔགས་ཕོ་བྲང་དུ་བཙུགས་ཤིང་ཕན་བདེ་ལེགས་བཤད་གླིང་ཞེས་མཚན་གསོལ། དེ་ཡང་རྒྱལ་མཆོག་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་སོག་ཡུལ་དུ་གདན་དྲངས་སྐབས་རྒྱལ་པོའི་སྐུ་ཚེ་བསྲིངས་སླད་རྣམ་རྒྱལ་མའི་ཆོ་ག་བསྙེན་སྒྲུབ་མཛད་པས་རྣམ་རྒྱལ་གྲྭ་ཚང་ངམ་སྐུ་བཅར་གྲྭ་ཚང་དང་རྒྱལ་དབང་ལྔ་པའི་སྐབས་པོ་ཏཱ་ལར་གནས་པའི་རྐྱེན་གྱིས་རྩེ་རྣམ་རྒྱལ་གྲྭ་ཚང་ཞེས་བྱ། རྣམ་རྒྱལ་གྲྭ་ཚང་དང་རྒྱལ་ཚབ་གནང་མྱོང་བའི་གླིང་ཁག་གི་གྲྭ་པར་སྐུ་ཞབས་ཞེས་འབོད། སྔོན་དགེ་འདུན་བརྒྱ་དང་བདུན་ཅུ་དོན་ལྔ་ཡོད་པའི་རིས་མེད་ཀྱི་གྲུབ་མཐའ་དང་གཙོ་བོར་ས་དགེ་རྙིང་གསུམ་ཕྱག་བཞེས་མཛད་ཀྱི་ཡོད་པ་བཅས། བཅུ་གཅིག། གྲྭ་བཞི་དགོན་ནི་སེ་ར་དགོན་པའི་གཡོན་ངོས་སྤྱི་ལེ་གསུམ་སར་གནས། ཐོག་མར་གནས་འདིར་བཀའ་བརྒྱུད་པའི་དགོན་གནས་ཤིག་ཡོད་སྐད་ལ་རྒྱལ་དབང་ལྔ་པ་ཆེན་པོའི་དུས་དགེ་དགོན་དུ་བསྒྱུར། དེ་ནས་རྒྱལ་བ་ཡབ་སྲས་ཀྱིས་བརྟན་བཞུགས་དགོན་དུ་བསྒྱུར་བས་བརྟན་བཞུགས་ཆོས་འཁོར་གླིང་ཞེས་རྒྱལ་དབང་ལྔ་པ་ཆེན་པོས་མཚན་གསོལ། དེ་རྗེས་ཀེའུ་ཚང་འཇམ་དབྱངས་སྨོན་ལམ་སྐབས་རྒྱ་སྐྱེད་གནང་ཞིང་ཐོག་མར་གྲྭ་གྲངས་བཞི་ལས་མེད་སྟབས་གྲྭ་བཞི་ཞེས་པ་དེ་ལྟར་དང་དེ་རྗེས་དགེ་འདུན་ཉི་ཤུ་རྩ་ལྔ་བར་སྤར་ཀེའུ་ཚང་འཇམ་དབྱངས་སྨོན་ལམ་རྒྱ་ནག་གོང་མས་གདན་དྲངས་རྗེས་ཡར་ཕེབས་སྐབས་རྒྱ་ཡི་ལྷ་མོ་ཞིག་ཆིབས་ཞབས་སུ་འབྲངས་པ་ད་ལྟའི་གྲྭ་བཞི་ལྷ་མོ་དེ་ཡིན། དགོན་གཤམ་དུ་ཡ་མོན་ལྷ་ཁང་དང་རྒྱབ་ཏུ་དམག་སྒར་ཤར་དུ་དངུལ་པར་ཁང་བཅས་ཡོད། བཅུ་གཉིས་ཕ་བོང་ཁའམ་སྐུ་མཁར་མ་རུ་ནི། སེ་རའི་ནུབ་ཕྱོགས་ཉང་བྲན་ནང་དུ་གནས་ཤིང་འདི་ནི་ཕྱི་ལོ་དྲུག་བརྒྱ་བཞི་བཅུ་ཞེ་གསུམ་ཙམ་ལ་ཆོས་རྒྱལ་སྲོང་བཙན་སྒམ་པོས་སྐུ་མཁར་དགུ་ཐོག་ཕྱག་བཏབ། གནས་དེ་ནས་གྲུབ་ཐོབ་གྲངས་མེད་བྱུང། གནས་དེ་ནས་ཐོན་མི་རྒྱ་གར་དུ་ཡི་གེ་སློབ་ཏུ་མངགས་ཏེ་ཕྱིར་བོད་དུ་ཕེབས། རྒྱལ་བློན་གཉིས་ཕོ་བྲང་མ་རུར་ལོ་གསུམ་མཚམས་སུ་བཞུགས་ནས་ཡི་གེ་དང་སྒྲ་རྣམས་བསླབས། ཐོན་མིའི་ཡིག་ཕུད་ཀྱང་འདིར་ཡོད། ཕྱིས་དགེ་བཤེས་བྲག་དཀར་བས་གནས་འདིར་དགེ་འདུན་གྱི་སྡེ་བཙུགས་པས་ཞལ་གྲངས་སུམ་བརྒྱ་ལྷག་བསྡུས་ནས་བཤད་སྒྲུབ་ཀྱི་བསྟན་པ་སྤེལ། ཕྱིས་སྐྱབས་རྗེ་ཕ་བོང་པས་གདན་ས་མཛད་པས་དགེ་འདུན་བཞི་བརྒྱ་བར་འཕེལ། རྟེན་གཙོ་རིགས་གསུམ་མགོན་པོ་རང་བྱོན་སོགས་བྱིན་ཅན་མང་དུ་མཆིས། བཅུ་གསུམ་རྫོང་རྒྱབ་ཀླུ་ཁང་ནི་ཕོ་བྲང་པོ་ཏཱ་ལའི་རྒྱབ་ཏུ་གནས་ཤིང་དུས་རབས་བཅུ་བདུན་པར་རྒྱལ་དབང་ལྔ་པ་ཆེན་པོས་ཕོ་བྲང་པོ་ཏཱ་ལ་བཞེངས་སྐབས་འཛུགས་སྐྲུན་ལ་མཁོ་བའི་ས་རྣམས་དེ་ནས་བླངས་སྟབས་དེར་གཞི་རྒྱ་ཆེ་བའི་ས་དོང་དུ་ཆུ་བསྐྱིལ་བའི་མི་བཟོས་མཚེའུ་ཞིག་ཡིན་ལ། རྗེས་སུ་ཏཱ་ལའི་བླ་མ་སྐུ་ཕྲེང་དྲུག་པས་མཚེའུའི་དབུས་ཐོག་ཚད་གསུམ་ལྡན་གྱི་ཕོ་བྲང་ཡང་སྟེང་དུ་རྒྱ་ཕིབས་ཟུར་དྲུག་ཏོག་ཅན་གྱིས་བརྒྱན་པ་ཞིག་བསྐྲུན་པ་དང། མཚེའུ་དང་ཕོ་བྲང་གི་དབྱིབས་རྣམས་ཀླུའི་དཀྱིལ་འཁོར་ལ་དཔེ་བླངས་ཏེ་ཀླུ་ཁང་གསར་བཞེངས་མཛད། ཀླུ་མལ་གྲོ་གཟི་ཅན་གདན་དྲངས་བཞུགས་སུ་གསོལ་བས་ཀླུ་ཁང་ཞེས་གྲགས། སྔོན་དུས་ཀླུ་ཁང་གི་དཀོན་གཉེར་རྣམ་རྒྱལ་གྲྭ་ཚང་ནས་འཛུགས་སྲོལ་ཡོད། དེང་རྫོང་རྒྱབ་ཀླུ་ཁང་འདི་མི་དམངས་སྤྱི་གླིང་ཞིག་ཏུ་གྱུར། བཅུ་བཞི་ནོར་བུ་གླིང་ཁ་ནི་པོ་ཏཱ་ལ་ནས་སྤྱི་ལེ་བཞི་ཙམ་གྱི་ནུབ་ངོས་སུ་གནས་ཤིང་ནོར་བུ་གླིང་ཁ་ནི་ཏཱ་ལའི་བླ་མ་སྐུ་ཕྲེང་རིམ་བྱོན་གྱི་དབྱར་ཁའི་བཞུགས་གནས་ཕོ་བྲང་ཞིག་ཡིན་ལ་དེ་ཡང་ཐོག་མར་གནས་དེ་ལྗོན་ཤིང་གླང་ཚེར་སོགས་རང་བྱུང་གི་ཤིང་སྣ་སྐྱེས་པའི་སྐྱེད་ཚལ་ལྟ་བུ་ཞིག་ཡིན་པ་ལ། ཐེངས་ཤིག་ནང་པར་འབྲུག་སྒྲ་གྲགས་པ་དང་རབ་དབྱིབས་ནོར་བུ་འདྲ་བ་ཞིག་དགུང་དབྱིངས་སུ་ཤར་བས་ནོར་བུ་གླིང་ག་ཞེས་དང། ཡང་གསུང་སྲོལ་གཞན་ཞིག་ལ་ཕྱི་ལོའི་དུས་རབས་བཅོ་བརྒྱད་པའི་དུས་དཀྱིལ་ཙམ་ན་གླིང་ག་འདིའི་ས་འོག་ཏུ་ནོར་བུ་རྩ་ཆེན་ཡོད་པ་ཁ་ཆེས་ཤེས་ནས་གླིང་ག་འདི་སྤུས་ཚོང་ཡོང་རེ་གཞུང་ས་མཆོག་ལ་ཞུས་པར། ཁ་ཆེ་གླིང་ག་ཉོ་བའི་དོན་རྟོགས་ཏེ་དེ་མུར་གནས་འདིར་རྒྱལ་དབང་སྐུ་ཕྲེང་བདུན་པའི་དབྱར་བཞུགས་ཕོ་བྲང་བསྐྲུན་ཞིང་གླིང་གའི་མིང་ལ་ཡང་ནོར་བུ་གླིང་ག་ཞེས་གསོལ་བར་གྲགས་ཞེས་གསུངས། གསན་མཁན་རྣམ་པ་ཚོ། ཐེངས་འདིའི་ལེ་ཚན་ཞུ་མཚམས་འདི་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོ་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལེ་ཚན་བཀོད་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་མཚན་བྱང་པའི་དཔོན་ཚོགས་ཡིན། གསན་མཁན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མོ་དབྱངས་སྒྲོན་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།